ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན། ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www RFA org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམས་ཚོ་སྐུ་ཁམས་བཟང་དེ་རིང་གཏམ་གླེང་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ད་རེས་ཟླ་བ་དགུ་པའི་ཚེས་བཅུ་དགུ་ཉིན་མོ་དེ་བཙན་བྱོལ་ནང་གི་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཁང་གི་གྲོས་ཚོགས་ཚོགས་དུས་དྲུག་པ་འདི་དངོས་སུ་དབུ་འཛུགས་གནང་ཡོད་དུས་ཀ་ནས་ང་ཚོས་ཡང་ལེ་ཚན་ནང་ལོགས་ལ་འབྲེལ་ཡོད་ཀྱི་གནས་ཚུལ་ཁག་ངོ་སྤྲོད་ཞུ་གི་ཡིན་ལ། ཨ་ནི་ཡང་སྔོན་ལ་ནི་གསན་མཁན་རྣམ་པ་ཚོ་ད་རེས་བཞུགས་སྒར་རྡ་རམ་ས་ལ། བོད་མི་མང་སྤྱི་འཐུས་ལྷན་ཁང་གི་ད་གྲོས་ཚོགས་ཚོགས་དུས་དྲུག་པ་འདི་དབུ་འཛུགས་གནང་ཡོད་པའི་སྐོར་ལ་བཞུགས་སྒར་ལ་ཡོད་པའི་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཇི་ཡོད་བརྙན་འདི་ཅིག་ངོ་སྤྲོད་ཞུ་གི་ཡིན།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འགོ་འཛུགས་གནང་སྟེ། སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཚོགས་འདུའི་དབུ་འབྱེད་ཀྱི་གསུང་བཤད་གནང་བའི་སྐབས་གྲོས་ཚོགས་ཀྱི་ལས་དོན་ཁག་ཚགས་ཚུད་ཡོང་བར་སྤྱི་འཐུས་ཚང་མས་གྲོས་ཚོགས་ནང་ཆ་ཤས་ལེན་སྟངས་ལ་རག་ལས་ཡོད་པ་མ་ཟད་སྤྱི་འཐུས་ཚོས་རྒྱུན་དུ་ལས་དོན་གནང་བའི་སྐབས་གཅིག་ནི། བོད་ནང་གི་བོད་མིའི་མངོན་འདོད་སྒྲུབ་རྒྱུ་དང་གཉིས་ནི་བོད་མིའི་སྒྲིག་འཛུགས་ཀྱི་ནུས་ཤུགས་གོང་འཕེལ་གཏང་རྒྱུ། གསུམ་ནི་རྒྱལ་སྤྱིའི་ཚོགས་སྡེ་ཁག་ལ་བོད་དོན་ཞུ་སྐུལ་གནང་རྒྱུ་བཅས་གཙོ་བཟུང་གནང་དགོས་པ་གལ་ཆེ་ཡིན་པ་གསུངས་ཤིང་ད་སྐབས་རྒྱ་ནག་ལ་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པར་བརྟེན་སྤྱི་འཐུས་ཚང་མས་གོ་སྐབས་དམ་འཛིན་དང་འབྲེལ་བའི་ནུས་པ་མཉམ་སྤུངས་བྱེད་དགོས་པ་དང་རྒྱ་ནག་གཞུང་གིས་བོད་ཀྱི་གནད་དོན་ཟུར་དུ་བཞག་ནས་རྒྱལ་སྤྱིའི་སྟེང་འདྲ་མཉམ་ཟེར་བ་ཞིག་གླེང་རྒྱུའི་ཐོབ་ཐང་མེད་ཅེས་གསུངས་གནང་སོང། རྒྱ་ནག་གཞུང་གིས་བོད་ཀྱི་གནས་སྟངས་དང་བོད་ཀྱི་དཀའ་རྙོག་དེ་ཟུར་ཅིག་ལ་བཞག་ནས་རྒྱལ་སྤྱིའི་ནང་ལོགས་ལ་ཅིག་འདྲ་མཉམ་དང་ཅིག་གཟེངས་སུ་ཐོན་པའི་བསམ་བློ་གཏོང་བ་ཡིན་ན་ཕལ་ཆེར་ནོར་བ་རེད་ཟེར་ནས་ངོས་འཛིན་ཞུ་ཐུབ་ཡག་གི་གནས་སྟངས་ཆགས་ཀྱི་ཡོད་པ་རེད། དེ་ནི་བོད་ནང་གི་བོད་མི་ཡི་གནས་སྟངས་དེ་ཚོ་དེ་ང་ཚོ་གལ་ཆེན་པོ་ཅིག་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ནང་ལ་ཡིན་ནའང་གལ་ཆེན་པོ་ཅིག་ལ་བརྩི་ཐུབ་ཡག་གི་གནས་བབ་ཅིག་ཆགས་བསྡད་རེད། དེ་ནི་དེ་འབྲེལ་གྱི་ཐོག་ནས་རྒྱ་ནག་གཞུང་གི་འགོ་ཁྲིད་མཁན་རྣམ་པ་ཡིན་ན་ཡང་དུས་རྒྱུན་དུ་ནས་བོད་དོན་གྱི་ཐོག་ལ་ཅིག་བོད་ཀྱི་གནས་སྟངས་ཀྱི་ཐོག་ལ་ཐུགས་སྣང་གནང་ནས་བོད་ནང་གི་བོད་མི་ཡི་མངོན་འདོད་དེ་འགྲུབ་ཐུབ་ཡ་དེ་བྱེད་ཐུབ་དགོས་ཡག་དེ་གལ་ཆེན་པོ་ཞེ་པོ་ཆགས་ཀྱི་རེད་བསམ་གྱི་འདུག།
ད་རེས་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཞི་པའི་ཚེས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གསུམ་པའི་ཚེས་སུམ་ཅུ་སོ་གཅིག་བར་གྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་དང། སྤྱི་ཡོངས་བགྲོ་གླེང་བཀའ་ཤག་གི་ལན་འདེབས་གསལ་བཤད་གནང་རྒྱུ་བཅས་ཡིན་པ་མ་ཟད་ད་རེས་ཚོགས་དུས་ཐོག་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་དང་འབྲེལ་བའི་ཁྲིམས་སྒྲིག་བསྐྱར་བཅོས་གནང་ཐུབ་པའི་རེ་བ་ཡོད་པ་སྤྱི་འཐུས་ཁག་ཅིག་གིས་དགོངས་ཚུལ་གསུངས་བྱུང། ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ནས་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ཚོགས་མི་ཡིན་པ་དང་ཁོང་གིས་ཚོགས་ཆུང་གི་ངོས་ནས་ད་བར་ལས་ཀ་ཧུར་ཐག་བྱས་ཏེ་ད་ཆ་ལས་དོན་ཡོངས་རྫོགས་མཇུག་སྒྲིལ་ཟིན་ཡོད་པ་དང་ཚོགས་ཆུང་གི་སྙན་ཐོ་དེ་གྲོས་ཚོགས་ནང་བཏང་དགོས་མིན་ནི་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱིས་ཐག་གཅོད་གནང་རྒྱུ་དེ་རེད་ཅེས་གསུངས་གནང་སོང།
ང་ལས་ཀ་ཚར་བ་རེད། བཏང་མ་བཏང་ད་གྲོས་ཚོགས་ཚོགས་གཙོ་གིས་ཐག་བཅད་རོགས།
ཡང་སྐབས་དེར་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གྲོས་ཚོགས་ཚོགས་དུས་དྲུག་པ་དང་འབྲེལ་བའི་ལས་རིམ་ཆ་ཚང་བང་སྒྲིག་ཟིན་ཡོད་ཀྱང་གལ་ཏེ་ལས་རིམ་འགྲོ་བཞིན་པའི་སྐབས་སུ་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་བསྡོམས་སླེབས་པ་ཡིན་ན་སྐབས་དེ་དུས་གོ་བསྡུར་གནང་སྟེ་ཐག་གཅོད་གནང་རྒྱུ་ཡིན་པ་གསུངས་ཤིང་འོན་ཀྱང་མཐར་ཐུག་དེ་བཅའ་ཁྲིམས་བསྐྱར་བཅོས་གནང་ཐུབ་མིན་ནི་སྤྱི་འཐུས་ཚོའི་རྣམ་དཔྱོད་ལ་རག་ལས་ཡོད་ཅེས

གཞི་རྩའི་ཆ་ནས་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་བཞག་སྟེ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་རྗེས་ད་བར་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དོན་ཚན་ཁག་ཅིག་གཏན་འབེབས་གནང་མ་ཐུབ་པའི་གནས་སུ་གྱུར་ཡོད་པ་མ་ཟད་ད་སྐབས་བོད་མིའི་སྒྲིག་འཛུགས་ཀྱི་བདམས་ཐོན་མཛད་གཙོ་རྣམ་པས་དམ་བཅའ་འབུལ་ས་མེད་པའི་དཀའ་ངལ་འཕྲད་བཞིན་ཡོད་པར་བརྟེན་སྐབས་བཅུ་བདུན་པའི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་དགོངས་དོན་བཞིན་ཚོགས་གཙོ་སྦྲེལ་པོས་ཆོལ་ཁ་གསུམ་ནས་སྤྱི་འཐུས་རེ་དང། ཆོས་བརྒྱུད་ནས་སྤྱི་འཐུས་གཅིག་ཕྱི་རྒྱལ་ཡུལ་གྲུ་ཁག་ནས་སྤྱི་འཐུས་གཅིག་བཅས་ཚོགས་མི་ལྔ་ལས་གྲུབ་པའི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་ཞིག་དེ་སྔོན་ཆེད་འཛུགས་གནང་སྟེ་ཚོགས་ཆུང་གི་ངོས་ནས་ད་བར་བོད་མིའི་ཚོགས་སྒེར་ཁག་ནས་ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་ཁག་བསྡུ་ལེན་གྱིས་ད་ཆར་ལས་དོན་ཆ་ཚང་མཇུག་སྒྲིལ་ཟིན་ཡོད་པ་རེད། ཡང་གནད་དོན་དེ་དང་འབྲེལ་བའི་སྐོར་བོད་མི་མང་སྤྱི་འཐུས་དཀོན་མཆོག་ཡང་འཕེལ་ལགས་ཀྱིས་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གིས་སྤྱི་མོས་ཀྱི་ཐོག་ནས་ད་རེས་གྲོས་ཚོགས་ནང་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་ལས་བསྡོམས་འཁྱེར་སླེབས་པ་ཡིན་ན། ཏན་ཏན་འགྲོ་གི་རེད་ཅེས་འགྲེལ་བརྗོད་གནང་བྱུང། དེ་ང་ཚོ་དམངས་གཙོའི་གཞུང་རེད། མི་དམངས་ཀྱི་འཐུས་མི་ཚང་མ་གྲོས་ཚོགས་དེ་ནང་ཡོད་རེད། གྲོས་ཚོགས་དེ་ནང་ཡོད་དུས་ཙམ་པ་མི་དམངས་འཐུས་མི་དེ་ཚོ་གི་སོ་སོ་མི་དམངས་སོ་སོ་གི་འགན་ཁྱེར་ནས་སྐད་ཆ་བཤད་དགོས་དེ་གལ་ཆེན་པོ་རེད། བསྐྱར་བཅོས་ཀྱི་ཐོག་ལ་སྐད་ཆ་བཤད་དགོས་གལ་ཆེན་པོ་རེད། ཕྱོགས་ཡོངས་ནས་སྐད་ཆ་བཤད་དགོས་དེ་གལ་ཆེན་པོ་རེད། སྐད་ཆ་བཤད་བ་ནས་མི་དམངས་ཀྱི་དམངས་གཙོ་ཨ་ནི་ཅིག་ཡང་དག་པ་དེ་ལག་བསྟར་བྱས་ནས་སོ་སོ་གི་སྐུ་ཚབ་གྲོས་ཚོགས་ནང་བཏང་བྱས་རེད་གྲོས་ཚོགས་འཐུས་མི་སོ་སོ་སྐུ་ཚབ་ཀྱི་མཚོན་དཔེ་གི་སྐད་ཆ་བཤད་ཐུབ་དགོས་རེད་བསམ་གི་འདུག་ངས། ཡང་སྐབས་དེར་བོད་མི་མང་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་ཀྱིས། ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་དོན་ཁག་ལམ་ལྷོངས་ཡོང་བར་ཚང་མས་ཤུགས་སྣོན་རྒྱག་དགོས་པ་མ་ཟད་བཅའ་ཁྲིམས་བསྐྱར་བཅོས་ངེས་པར་དུ་བྱེད་དགོས་པ་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང། གལ་ཆེ་ཤོས་དེ་ང་ཚོ་དོན་དག་གི་ཐོག་ལ་ང་ཚོ་འབབ་ཐུབ་དགོས་ཡ་དང་ཚང་མས་གི་ཅིག་དངོས་གནས་ད་ལན་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་བཙུགས་ཡོད་རེད་དེ་ཚོ་གི་ལམ་ལྷོངས་ཡོང་ཡ་ཐོག་ལ་ཚང་མས་གི་དེའི་ཐོག་ལ་ཤུགས་སྣོན་བྱུང་དགོས་ཡ་ང་ཚོ་མི་མང་ཡིན་ན་འདྲ་ད་ཡའི་གོ་འགོ་ཁྲིད་རྣམ་པ་ཡིན་ན་འདྲ་གང་ལྟར་ཚང་མས་དེའི་ཐོག་ལ་ཤུགས་རྒྱག་དགོས་ཡ་དེ་གལ་ཆེན་པོ་ཅིག་མཐོང་གི་ཡོད་ཟེར་ཞུ། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཀའ་ཤག་གི་ངོས་ནས་གྲོས་ཚོགས་ནང་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་གསུང་ཐུབ་པ་ལས་དེ་མིན་ཁྲིམས་སྒྲིག་གཏན་འབེབས་གནང་རྒྱུ་ཡི་སྐུ་དབང་ཡོངས་རྫོགས་སྤྱི་འཐུས་ཚོ་ལ་ཡོད་ལ། བཀའ་ཤག་གིས་བཅའ་ཁྲིམས་བསྐྱར་བཅོས་དེ་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་གསུངས་བྱུང། འདི་ཁྲིམས་དང་སྒྲིག་གཞི་དང་བསྟུན་ནས་འགྲོ་དགོས་ཀྱི་ཡོད་དུས་ཙམ་པ་ལ། ད་འདིའི་སྐོར་ལ་ཡང་ལན་ཡག་ཤོས་དེ་དཔལ་ལྡན་ཚོགས་གཙོ་དང་ཚོགས་གཙོ་ཚོགས་གཞོན་པ་རྣམ་པ་གཉིས་རྒྱབ་ཐུབ་ཀྱི་རེད་མ་རེད་ཅེས་ང་ཚོ་འཛིན་སྐྱོང་རེད་འཛིན་སྐྱོང་གི་ལས་རིམ་ནང་ལོགས་ལ་ག་རེ་བཞག་དགོས་ཀྱི་ཡོད་མེད་དེ་ག་དེ་ཕར་ཞུས་ཚར་བ་རེད། དེ་ག་དེ་གྲོས་ཚོགས་ལས་རིམ་ནང་མར་སླེབས་ཡོང་དགོས་རེད་པ་ད་རིང་ཁྱོན་ཡོངས་ནས་རྣམ་པ་ཚོ་མཁྱེན་མཁྱེན་པ་རེད་ད་རིང་ལས་བསྡོམས་སྐོར་ལ་རེད་དེ་ཡིན་དུས་ཙམ་པ་འཛིན་སྐྱོང་ངོས་ནས་ལས་བསྡོམས་ལ་གྲ་སྒྲིག་ལན་རྒྱག་ཡག་གི་གྲ་སྒྲིག་འདུ་བྱེད་སྟངས་ཅིག་བྱས་བསྡད་ཡོད། སྤྱིར་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བརྒྱ་དང་བཅུ་གཅིག་གི་ནང་གསེས་དང་པོའི་ནང། བཅའ་ཁྲིམས་འདིའི་སྔོན་གླེང་དང་ལེའུ་དང་པོའི་དོན་ཚན་དང་པོ་དང་གསུམ་པ་བཞི་པ་ལེའུ་གཉིས་པ་དང་གསུམ་པའི་དོན་ཚན་ཡོངས་རྫོགས་ཕུད་དེ་མིན་དོན་ཚན་གང་རུང་ལ་སྣོན་འཕྲི་བསྐྱར་བཅོས་དགོས་གལ་བྱུང་ཚེ་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་འཐུས་རྩ་འབོར་གསུམ་ཆ་གཉིས་ཡན་གྱི་མོས་མཐུན་གཏན་འབེབས་བྱས་པའི་ཁྲིམས་འཆར་ལ་སྲིད་སྐྱོང་གིས་ཆོག་མཆན་མིང་རྟགས་བཀོད་པའི་ཁྲིམས་ཡིག་གི་སྒོ་ནས་བསྐྱར་བཅོས་ཆོག་རྒྱུ་ཞེས་འཁོད་ཡོད་པ་རེད། ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། འོ་དེ་ཡིན་དུས་ག་ནས་ད་ད་ལྟ་ང་ཚོས་ཡང་ལེ་ཚན་ནང་ལོགས་ལ་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་དྲུང་ལས་ཁུངས་ཀྱི་དྲུང་ཆེ་བསོད་རྡོར་ལགས་གདན་འདྲེན་ཞུས་ཡོད་ལགས་ལེ་ཚན་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། འོ་སྒྲོལ་དཀར་ལགས་ཐུགས་རྗེ་ཆེ། ལགས་སོ་བསོད་རྡོར་ལགས་ད་རིང་ང་ཚོའི་ལེ་ཚན་ནང་ཁོང་ངོ་སྤྲོད་ཞུས་ནང་བཞིན་གྱིས་ད་རེས་ད་ཚེས་བཅུ་དགུའི་ཉིན་མོ་སྟེ་སྐབས་བཅུ་པའི་བོད་མི་མང་སྤྱི་འཐུས

སྔོན་རྩིས་ཀྱི་ཚོགས་འདུ་ཟེར་དེ་ཞུ་དགོས་ཡ་དང་སྤྱི་ཟླ་གསུམ་པའི་ནང་འཚོགས་དགོས་ཡའི་རྒྱུ་མཚན་ག་རེད་ཟེར་ན་དམངས་གཙོའི་རྒྱལ་ཁབ་གང་འདྲ་ཞིག་ཡིན་པས་ན་ལོ་གཅིག་གི་མ་འོངས་བྱེད་འཆར་དེ་ཨ་ནི་འཛིན་སྐྱོང་གི་ཨ་ནི་དངུལ་ག་ཚོད་ཅིག་སོ་སོས་བེད་སྤྱོད་བཏང་ཡག་དབང་ཚད་མེད་པ་བྱས་རྗེས་གྲོས་ཚོགས་ཀྱི་ལམ་ལུགས་ནང་ནས་བཀའ་འཁྲོལ་སྤྲོད་དགོས་རེད། དེ་ཡིན་དུས་ཙམ་པ་བྱས་ཙང་ཀ་ཨ་ནི་སྔོན་རྩིས། ང་ཚོ་དེ་སྤྱི་ཟླ་གསུམ་པ་འཚོགས་དགོས་ཡ་དེ་ད་རྒྱལ་ཁབ་མང་པོ་ཅིག་ཡིན་ན་སྤྱི་ཟླ་དང་པོའི་ཚེས་པ་གཅིག་ནས་ཨ་ནི་ལོ་དེའི་སྤྱི་ཟླ་བཅུ་གཉིས་པའི་ཚེས་པ་གསུམ་སོ་གཅིག་བར་དུ་དངུལ་རྩིས་དེ་བརྩི་དགོས་རེད། ད་ད་རྒྱ་གར་གཞུང་གིས་དེ་སྔོན་མ་དབྱིན་ཇིའི་འགྲོ་སྟངས་བྱས་རྗེས་སྤྱི་ཟླ་བཞི་པའི་ཚེས་པ་གཅིག་ནས་ལོ་རྗེས་མ་ཀྱི་སྤྱི་ཟླ་གསུམ་པའི་སོ་གཅིག་བར་ལ་ལོ་གཅིག་བྱས་རྗེས་དེ་བརྩི་དུས་ཙམ་པར་ལོ་རྗེས་མ་ཀྱི་སྤྱི་ཟླ་བཞི་པའི་ཚེས་པ་གཅིག་ནས་དེ་བརྩི་དུས་ཙམ་པར་སྤྱི་ཟླ་གསུམ་པའི་ནང་ནས་ཨ་ནི་དངུལ་རྩིས་དེ་གའི་གཏན་འབེབས་བྱས། གཏན་འབེབས་བྱས་ཚར་སོང་ན་ཨ་ནི་སྤྱི་ཟླ་བཞི་པའི་ཚེས་པ་གཅིག་ནས་ད་དངུལ་དེ་གའི་བེད་སྤྱོད་བཏང་ཆོག་ཡག་ད་དེ་འདྲ་ཅིག་དེ་ཡིན་དུས་ཙམ་པ་སྤྱི་ཟླ་གསུམ་པ་དངུལ་རྩིས་ཟེར་དེ་འདི་རེད་ད་འགྲོ་སོང་བཏང་ཡག། དུས་ཚོད་ཀྱི་ཆ་དེ་ཡིན་ནའི་རེད་ད་ད་ལྟ་ང་རང་ཚོ་ནི་བཙན་བྱོལ་གཞུང་ཞུས་ནའི་རེད་ད་དབུས་བོད་མིའི་སྒྲིག་འཛུགས་འདི་རྒྱ་གར་གྱི་ད་སྤྱི་ཚོགས་འདི་ནང་གནས་ན་ཡོད་རེད་ལ་དེ་ཡིན་དུས་ག་ནས་རྒྱ་གར་གྱི་འགྲོ་སྟངས་ནང་བཞིན་གྱི་ཐོག་ནས་ཡིན་ཟེར་བ། རེད་ད་ང་རང་ཚོ་བཙན་བྱོལ་ཆགས་ནས

ད་ལས་བསྡོམས་འདི་ཨ་ནི་ལོ་གོང་མའི་སྤྱི་ཟླ་བཞི་པའི་གཅིག་ནས་གསུམ་པའི་སོ་གཅིག་གི་དེ་གོང་གི་ལོ་གཅིག་ལ་ཨ་ནི་ལྷན་ཁང་ནས་ལོ་འཁོར་གཅིག་ནང་ལོགས་ལ་ལས་ཀ་ག་རེ་བྱས་ཡོད་པ་འདི་ཨ་ནི་ལོ་འཁོར་ལས་བསྡོམས་བྱས་རྗེས་སྤྱི་ཟླ་དགུ་པའི་ནང་ལ་སླེབས་རྗེས་ད་ལྟ་དངོས་སུ་འགྲོ་བཞིན་པ་འདི་ཨ་ནི་ལོ་འཁོར་ལས་བསྡོམས་རེད། ད་ལོ་འཁོར་ལས་བསྡོམས་འདི་ག་རེ་ཟེར་ན་ལྷན་ཁང་ཆེ་ཁག་ལས་ཁུངས་བདུན་རེད་ང་རང་ཚོ་བཙན་བྱོལ་ལ་དཔག་པའི་སྐབས་ལ་གང་འཚམ་གྱི་གཞི་རྒྱ་ཆེན་པོ་རེད་གཞིས་ཆགས་ཁག་དེ་གའི་ཡོག་རེད་ནང་སྲིད་འོག་ལ་འཕྲོད་བསྟེན་འོག་ལ་ཡན་ལག་དེ་གའི་ཡོག་རེད་ཆོས་རིག་འོག་ལ་གྲྭ་བཙུན་ལྔ་དེ་འདྲ་ཡོག་རེད་ད་དེ་འདྲ་བྱེད་དུས་ཉི་མ་དགུའི་ནང་ལ་ལས་བསྡོམས་ཆ་ཚང་ཅིག་ཡོང་ཐུབ་ཡ་མེད་དུས་བསམ་པ་ད་ང་ཚོ་རིམ་པས་ཡོང་གི་རེད་ད། རྒྱུན་ལས་ཟེར་ཅིག་ཡོག་རེད་ཨ་ནི་ག་རེ་ཟེར་ན་ལྷན་ཁང་ཁག་ནས་དང་པོ་ལས་བསྡོམས་རྒྱས་པ་དེ་རྒྱུན་ལས་ལ་འཇོག

དེ། དྲི་བ་དྲིས་ལན་ག་ཚད་ཡོད་པ་དེ་ཡིག་ཐོག་ནང་ནས་ཚུར་བྱས་རྗེས་དེའི་ད་རེས་གྲོས་ཚོགས་ནང་བྱས། ལས་བསྡོམས་སྙིང་བསྡུས་འདི་གང་བྱས་འོག་ད་ད་རེས་གཙོ་བོ་གཅིག་ད་ལས་བསྡོམས་ལྷན་ཁང་ཆེ་བ་བདུན་གྱི་ལས་བསྡོམས་ལ་ཨ་འདི་གོང་ལ་ཞུས་པ་འདི་གྲས་ལ་སྤྱི་འཐུས་ད་རྣམ་པས་ཨ་ནི་ཚོགས་བཅར་ཡོད་པའི་རྣམ་པས་ད་དྲི་བ་དྲིས་ལན་བྱས་རྗེས་ད་དེའི་ཐོག་ལ་ཕ་དར་བཤད་བྱས་ཨ་ནི་བཀའ་ཤག་ནས་འགན་འཁུར་བའི་ཐོག་ལན་འདེབས་བྱས་འོག་ད་དེ་འདྲ་རེད་ད།

ད་ལྟ་གོང་ལ་སི་ཏོ་ལགས་ཀྱིས་ང་ཚོར་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་བྱས་ཙང་འདི་ཡིན་དུས་ག་ནས་ད་ད་རེས་ཟླ་བ་དགུ་པའི་ཚེས་པ་བཅུ་དགུའི་ཉིན་མོ་དེ་བཙན་བྱོལ་ནང་ལོགས་ལ་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཁང་གི་གྲོས་ཚོགས་ཚོགས་དུས་དྲུག་པ་འདི་དངོས་སུ་དབུ་འཛུགས་གནང་པའི་སྐབས་ལ་ཡིན་པ་ཡིན་ན་ཚོགས་གཙོ་བསོད་ནམས་བསྟན་འཕེལ་ལགས་ནས་ད་དབུ་འབྱེད་ཀྱི་གསུང་བཤད་གནང་དུས་ཡིན་ནའི་ལས་དོན་ཚན་ཁག་གསུམ་གྱི་ཐོག་ནས་ལས་དོན་སྒྲུབ་དགོས་པ་འདུག་ངོ་སྤྲོད་ཅིག་གནང་ངས་དེ་ཟུར་འདོན་ཅིག་ཞུས་ཡོད། ད་ང་རང་ཚོ་གི་ལས་དོན་གང་དུ་གང་བརྩམས་པ་ཡིན་ན་ཡང། སྡེ་ཚན་ཟེར་ན་མི་འདུག་ཁག་གསུམ་འདྲ་བོ་ཅིག་གནད་དོན་རྒྱུ་མཚན་ཁག་གསུམ་འདྲ་བོ་ཅིག་ལ་བསམ་བློ་གཏོང་ན་མ་འགྲིག་པ་མི་འདུག་བསམ་གྱི་འདུག་གཅིག་དེ། ཁྱེད་ཆད་ཀྱི་བོད་ནང་གི་བོད་མི་གི་གནས་སྟངས་རེད། ཆབ་སྲིད་ཀྱི་གནས་སྟངས་རེད། གཉིས་པ་དེ་ང་ཚོ་སྒྲིག་འཛུགས་ཀྱི་གནས་སྟངས་རེད། གསུམ་པ་དེ་རྒྱལ་སྤྱི་གི་ཁྱོན་ནང་ལོགས་ལ་ང་ཚོ་བོད་དོན་གྱི་ཐོག་ལ་སྡེ་ཚན་མ་འདྲ་བ་ནི་དེ་ག་ནང་བཞིན་གྱི་སྒྲིག་འཛུགས་མ་འདྲ་བ། གཞུང་དང་གཞུང་འབྲེལ་མ་ཡིན་པའི་ག་རེ་ཡིན་ན་ཡང་དེ་ཚོ་ལ་བསྙབ་ཐུབ་ཡ་བྱེད་དགོས་ཡ་དེ་གལ་ཆེན་མོ་ཞེ་བོ་ཆགས་བསྡད་རེད། དེ་འདྲའི་གི་ད་རྒྱུ་མཚན་འདྲ་བོ་གནད་འགག་དེ་གསུམ་ལ་བལྟས་ནས་ང་ཚོ་གི་ཅི་ལས་དོན་བརྩམ་ཐུབ་དགོས་པ་དེ་གལ་ཆེན་པོ་འདྲ་བོ་མཐོང་གི་ཡོད། ནི་ད་ག་ནང་བཞིན་གྱི་བོད་ནང་གི་བོད་མི་གི་གནས་སྟངས་ལྟ་བུ་ཡིན་ན་ཡང་ད་ང་ཚོ་ནམ་རྒྱུན་གསུང་བཤད་ཁག་དེ་ཚོ་ནང་ཡོང་གི་ཡོད་རེད་དམྱལ་བ་མི་ཡུལ་ལ་ཕེབས་པ་ལྟ་བུ་ཟེར་ན་དེ་འཇའ་འཇའ་འཇའ་ཐེ་ཚོམ་མེད་པ་དེ་གནས་སྟངས་ཆགས་བསྡད་ཀྱི་འདུག་ཉིན་མཚན་དང་མཚན་མི་འཆོར་བའི་གནས་སྟངས་འདྲ་བོ་ཆགས། ད་ཆུ་ཚོད་ཉི་ཤུ་རྩ་བཞི་ཟེར་ན་འགྲིག་གི་འོ་རེད་དེ་འདྲའི་གི་གནས་སྟངས་ཡ་ང་བའི་གནས་སྟངས་ཆགས་བསྡད་འདུག་ད་དེ་ཞིབ་ཆ་འདྲ་བོ་ཞུ་བ་ཡིན་ན་ཆོས་དོན་རང་དབང་གི་གནས་སྟངས་ཨ་ནི་དེ་ག་ནང་བཞིན་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ག་ནང་བཞིན་གྱི་ཅི་འགྲོ་འདུག་སྤྱོད་གསུམ་གི་གནས་སྟངས་ད་སོ་སོ་གི་ཅི་སྐད་ཡིག་དང་ཨ་ནི་ཐ་ན་སོ་སོ་གི་ཅི་ཟ་ཡག། འཐུང་ཡ། བསྡད་ས་ཚུན་ཆད་ཀྱི་བཀའ་འཁྲོལ་ཞུ་དགོས་ཡ། སོ་སོ་བདག་དབང་ཡོད་པའི་སོ་སོའི་ས་གནས་ལ་དེ་འབྲེལ་གྱི་གནས་བབ་མང་བོ་ཅན་གྱི་མི་ལ་བསྟུན་ནས་ཆེད་མངགས་ཀྱིས་བྱེད་དགོས་ཡ། གནད་དོན་མང་བོ་ཆགས་བསྡད་རེད་དེ་འདི་འདྲའི་གི་ཐོག་ནས་ད་བོད་ནང་གི་བོད་མི་གི་གནས་ཚུལ་དེ་ཚོ་དངོས་གནས་གི་ང་ཚོ་གལ་ཆེན་པོ་ཅིག་ལ་བརྩིས་ནས་ད་དེ་ག་ནང་བཞིན་གི་རྩོམ་པ་པོ་རེད་ཨ་ནི་དེ་ག་ནང་བཞིན་གི་ཤེས་ཡོན་ཅན་ནས་མི་སྣ་མང་བོ་ལ་ང་ཚོ་ཀྱི་རྒྱ་མི་གཞུང་གི་ཐོག་ནས་ཀྱི་མ་ཉེས་ཁ་གཡོག་བྱེད་ཡ་བཙོན་འཇུག་བྱེད་ཡ། མནར་གཅོད་གཏོང་ཡ་དེ་འདྲས་ཀྱི་དཀའ་ངལ་མང་པོ་ཡོང་བསྡད་ཀྱི་འདུག་དེ་འདྲས་ཚོ་དེ་ང་ཚོ་དུས་རྒྱུན་དུ་ནས་སེམས་ནང་འཁོར་དགོས་ཡ་གཅིག་དང་ནི་བོད་ནང་གི་བོད་མི་གི་གནས་སྟངས་དེ་གང་འདྲ་ཡིན་ན་ཡང་གོ་ཛ་དྲག་གནས་སྟངས་ཆགས་ཡོད་པ་དེ་གསལ་པོ་ཞེ་པོ་ཅིག་ཆགས་ཡོད་འདུག་ཨ་ནི་ང་ཚོ་གཤམ་དུ་ད་གདུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་ནང་ལོག་ལ་ཡོང་གི་རེད་ནི་སྐབས་དེ་དུས་སྐུ་ངོ་སྤྱི་འཐུས་རྣམ་པ་གི་ཐོག་ནས་བགྲོ་གླེང་ཡོང་གི་རེད། དེ་ཡིན་དུས་དེ་ཚོ་དེ་ད་གནས་སྟངས་ཡོང་ཡ་གི་རྒྱུ་མཚན་འདྲ་བོ་དེ་གཙོ་བོ་དེ། རྒྱ་ནག་གཞུང་གི་སྲིད་ཇུས་ཟིན་སྟངས་ལ་རག་ལས་པ་ཞིག་ཆགས་ཀྱི་འདུག་རྒྱ་ནག་གཞུང་གི་སྲིད་ཇུས་ཟིན་སྟངས་དང་འབྲེལ་བའི་ཐོག་ནས་ནི་ས་གནས་ཁག་གི་གཞུང་དཔོན་རིགས་ཀྱི་ཐོག་ནས་དགོངས་པ་བཞེས་ཕྱོགས་སུ་གནང་མི་འདུག་བསམ་བློ་གཏོང་ཕྱོགས་དང་ཅི་སྟངས་འཛིན་བྱེད་ཕྱོགས་དེ་ཚོ་ལ་རག་ལས་ཀྱི་འདུག་དེ་འདི་ཚོ་དེ་ལྟར་རྒྱ་ནག་གཞུང་གིས་དངོས་གནས་ཀྱི་ད་བོད་ནང་གི་བོད་མི་གི་བདེ་སྡུག་དང་གནས་སྟངས་ལ་བལྟས་ནས་གོ་ཤར་གྱིས་བྱེད་ཐུབ་དགོས་དེ་གལ་ཆེན་པོ་ཞིག་ཨོ་ཆགས་དེ་ཆགས་རྒྱ་ནག་གཞུང་གིས་བོད་ཀྱི་གནས་སྟངས་དང་བོད་ཀྱི་དཀའ་རྙོག་དེ་ཟུར་ཅིག་ལ་བཞག་ནས། རྒྱལ་སྤྱི་ནང་ལོག་ལ་འདྲ་མཉམ་དང་ཅིག་གཟེངས་སུ་ཐོན་པའི་གི་བསམ་བློ་གཏོང་བ་ཡིན་ན། ཕལ་ཆེར་ནོར་བ་རེད་ཟེར་ན་ངོས་འཛིན་ཞུ་ཐུབ་ཡག་གི་གནས་སྟངས་ཆགས་ཀྱི་ཡོད་རེད་དེ་ནི་བོད་ནང་གི་བོད་མི་ཡི་གནས་སྟངས་དེ་ཚོ་དེ་ང་ཚོ་གལ་ཆེན་པོ་ཅིག་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ནང་ནས་ནི་གལ་ཆེན་པོ་ཅིག་ལ་བརྩི་ཐུབ་དགོས་ཡག་གི་གནས་བབ་ཅིག་ཆགས་བསྡད་རེད་དེ་ནི་དེ་འདྲས་ཀྱི་ཐོག་ནས་རྒྱ་ནག་གཞུང་གི་མགོ་འཁྲིད་མཁན་རྣམ་པ་ནས་ཡང་དུས་རྒྱུན་དུ་ནས་བོད་དོན་གྱི་ཐོག་ལ་ཅིག་བོད་ཀྱི་གནས་སྟངས་ཀྱི་ཐོག་ལ་ཐུགས་སྣང་གནང་ནས་བོད་ནང་གི་བོད་མི་གི་མངོན་འདོད་དེ་འགྲུབ་ཐུབ་ཡག་དེ་བྱེད་ཐུབ་དགོས་དེ་གལ་ཆེན་པོ་ཞེ་བོ་ཆགས་ཀྱི་རེད་བསམ་གྱི་འདུག་ད་ལྟ་བར་དུ་རྒྱ་ནག་གཞུང་གི་སྲིད་ཇུས་ཟིན་ཕྱོགས་ཀྱི་ཐད་ནས་ད་ང་ཚོ་ཚོ་ལོ་གཅིག་ཕྱི་ལོ་གཅིག་སྟོང་དང་བརྒྱད་ཅུ་གྱ་གྲངས་ནས་བཟུང་སྟེ་ད་ཉིས་སྟོང་བརྒྱད་ནས་ཉིས་སྟོང་བཅུ་དགུ་ནས་ད་ཅི་རང་ལུས་མེར་སྲེག་བཏང་མཁན་ད་ནི་ང་ཚོ་ར་འཕྲོད་བྱུང་བ་དེ་བརྒྱ་དང་ལྔ་བཅུ་ང་བདུན་དེ་འདྲ་ཆགས་བསྡད་ཡོད་ཁོང་རྣམ་པ་མངོན་འདོད་དེ་བོད་ལ་རང་དབང་དགོས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལ་གདན་འདྲེན་ཞུ་དགོས་ཡ་དེ་རེད་ད་དེ་འདྲ་གཙོ་བོ་འདྲ་བ་ཞིག་རྒྱ་ནག་གཞུང་གིས་དེ་ལས་ལྡོག་ནས་འགྲེལ་བཤད་ལོག་པ་རྒྱག་ཡ། བོད་ནང་གི་དངོས་ཡོད་གནས་ཚུལ་དེ་འགེབས་སྲུང་བྱེད་ཡ་དེ་འདྲས་ཀྱི་དྲིལ་བསྒྲགས་ལོག་པ་སྤེལ་ཡ་དེ་འདྲས་ཡོང་གི་འདུག་བ་དེ་ཚོ་དེ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་གི་བྱེད་ཕྱོགས་དེ་ལ་ཡིད་ཆེས་མེད་པའི་གནས་སྟངས་ཧ་གོ་གི་རེད་ད་མུ་མཐུད་ནས་དེ་འདྲས་བྱེད་བསྡད་ན་ཁུངས་འཁྱོལ་ཡ་དེ་ཁག་པོ་ཞེ་བོ་ཅིག་ཆགས་བསྡད་ཀྱི་རེད་བསམ་གྱི་འདུག་དེང་དུས་ཀྱི་རྒྱ་ནག་གི་སྤྱི་ཚོགས་ནང་ལོག་ལ་ཧ་ཅང་གི་ཅི་ཉེན་ཁ་ཆེ་བའི་གི་གནས་སྟངས་དེ་འདྲས་རྒྱ་ནག་ཐོག་ལ་ཉམས་ཞིབ་བྱེད་མཁན་དེ་ཚོ་བཀའ་མོལ་ཡོང་གི་འདུག་ད་ལྟ་འདི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལྟ་བུ་ཡིན་ན་ལས་ཡུན་གསུམ་པ་ནང་ལོག་ལ་ཡོང་གི་ཡོད་རེད་ད་འགན་ཁུར་ནས་གོང་ལ་གོང་ཚོ་འགྲོ་དགོས་པ་རེད་རྒྱལ་སྤྱིའི་སྤྱི་ཚོགས་ནང་ལོག་གི་གཟིགས་ཕྱོགས་དེ་ཤུགས་ཆེན་པོ་འགྱུར་བ་ཐེབས་རེད་རྒྱ་ནག་ནང་ལོག་གི་དཔོན་རིགས་མང་པོ་ཅིག་ལ་ཅིག་གནས་སྟངས་ཁ་གསལ་པོ་མེད་པ་ཕྱི་གསལ་ནང་གསལ་མེད་པའི་གནས་སྟངས་མང་པོ་ཅིག་ཡོང་དང་ཡོང་བཞིན་པའི་གནས་སྟངས་ཆགས་བསྡད་རེད་དེ་ཚོ་ཐོག་ལ་བལྟས་ནས་ད་ང་རང་ཚོ་མ་འོངས་པའི་ང་རང་ཚོ་བྱེད་ཕྱོགས་དེ་ཅིག་གྲ་སྒྲིག་འདྲ་བ་བྱས། གོ་སྐབས་དེ་ཟིན་ཐུབ་དགོས་ཡ་དེ། རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ཡིན་ནའང་འདྲ། ང་རང་ཚོ་སྒྲིག་འཛུགས་ངོས་ནས་ཡིན་ནའང་འདྲ། དེ་ནང་བཞིན་བོད་ནང་གི་བོད་མི་རྣམ་པ་དེ་ཡིན་ནའང་འདྲ་ང་ཚོ་གོ་སྐབས་དེ་ཟིན་ཐུབ་དགོས་ཡ་དེ། གལ་ཆེན་པོ་རེད་ཤག་དེ་ནས་དེ་ཚོ་ཐོག་ལ་ཡང་ངས་ཅིག་དྲན་གསོའི་ལྟ་བུ་འདྲ་བོ་བྱས། ཞུ་ན་བསམ་སོང། ལགས། གྲོས་ཚོགས་ག་དུས་ཚོགས་གནང་པ་ཡིན་པ་ཡིན་ན་ལེ་དང་པོ་དེ་ཡིན་པ་ཡིན་ན་ཡང་ཟླ་བ་གསུམ་པ་དང་ཟླ་བ་དགུ་པ་ད་ག་དུས་ཚོགས་གནང་པ་ཡིན་ན་ལེ་ཐོག་མ་དང་ཉི་མ་དང་པོའི་འདི་ནང་ལོགས་ནས་གལ་ཆེ་ཤོས་འདི་བོད་ནང་ལོགས་ཀྱི་ཛ་དྲག་གི་གནས་སྟངས་ལ་མིག་གནང་པའི་ཐོག་ནས་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་ཟེར་ཡག་ཅིག་གི་བཏོན་གནང་ཡག་ཅིག་གི་འདུག་བྱས་ཙང་འདི་བོད་ནང་ལོགས་ཀྱི་གནས་སྟངས་འདི་ད་གལ་ཆེན་པོ་ཞེ་པོ་ཅིག་ལ་གཟིགས་གནང་བྱས་བྱས་བཏོན་གནང་པ་ཅིག་ཆགས་ཀྱི་ཡོད་ཀྱི་རེད་བ། རེད་ད། ཕྱི་ཟླ་གསུམ་པའི་གྲོས་ཚོགས་ཡིན་ནའང་རེད་དགུ་པའི་གྲོས་ཚོགས་ཡིན་ནའང་རེད་དེའི་ནང་ལོགས་ལ་ཨ་འདི་གོང་དུ་ངས་འདི་ལྟ་གཙོ་བོ་དེ་སྔོན་རྩིས་དང་ལྡུམ་ར་རེད་ཡང་དེ་མ་ཡིན་པའི་ད་བོད་མི་མང་སྤྱི་འཐུས་ལྷན་ཁང་གི་ལས་འགན་གཙོ་བོ་དེ་དམངས་གཙོའི་ཀ་བ་གསུམ་ཟེར་ནང་ལོགས་ནས་སྤྱི་འཐུས་ལྷན་ཁང་དེ་རེད་སྤྱི་འཐུས་ལྷན་ཁང་དེ་ཨ་ནི་ཁྲིམས་བཟོ་མཁན་དེ་རེད་བྱས་ཙང་ཀ་གཙོ་བོ་གཅིག་ད་སྤྱི་འཐུས་ལྷན་ཁང་གི་ལས་འགན་གཙོ་བོ་གཅིག་ད་ཁྲིམས་བཟོ་བྱེད་ཁྲིམས་དེ་ག་བཟོ་དགོས་གོ་རེད་ཨ་ནི་དེའི་ཐོག་ལ་ད་མང་པོ་གཅིག་ཨ་ནི་གྲོས་ཆོད་གྲོས་འཆར་སྤྱི་འཐུས་སྒེར་གྱི་རྣམ་པས་ཡང་མང་པོ་ཞེ་པོ་ཅིག་རེད་ཨ་ནི་ཡང་འཛམ་བུ་གླིང་དུ་བ་རེད་བོད་མི་རེད་ཐུགས་རྗེ་ཆེ་ཞུ་དགོས་ཡག་ལ་གྲོས་ཆོད་གནང་ཡག་འཛམ་བུ་གླིང་ནས་ད་ང་རང་ཚོ་བོད་པ་རྒྱབ་སྐྱོར་བྱེད་མཁན་གྱི་དཔོན་རིགས་རེད་འདི་འདྲས་ད་ཡང་སྤྱི་འཐུས་ནང་ནས་ད་སྤྱི་འཐུས་ཟུར་པ་འདྲས་ལ་གྲོངས་པ་ཡིན་ན་མྱ་ངན་གྱི་ཡིད་འཁྱེར་ཡག་ཅིག་ཡོག་རེད་གྲོས་ཆོད་གྲོས་འཆར་ད་སྐབས་སུ་བབ་གྲོས་ག་ལ་ག་ཅིག་གསུངས་པ་འདི་བོད་ནང་གི་གདུང་སེམས་མཉམ་སྐྱེད་ཟེར་བྱས་ད་དེ་སྔོན་མ་ཉིས་སྟོང་བཅུ་མེད་བརྒྱད་ལོ་ལ་བོད་ཡོངས་ལ་ད་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་གྱིས་ང་རང་ཚོས་ད་རྗེས་ལ་ས་བྱི་ཞི་རྒོལ་ཆེན་པོ་ཟེར་དེ་བྱུང་བ། ད་དེ་དངོས་གནས་གོ་ར་ད་མདོ་དབུས་ཁམས་གསུམ་གྱི་མི་མང་གིས་སྐུལ་སློང་བྱེད་མཁན་མེད་པ་དེ་འདྲས་ཅིག་ལངས། ལྷག་པར་དུ་ཉིས་སྟོང་བཅུ་མེད་དགུ་ནས་རང་ལུས་མེར་སྲེག་བྱས་བྱས་ད་ད་ལྟ་བར་དུ་ང་ཚོས་ཤེས་རྟོགས་ཡོད་པ་བོད་རང་ནང་ལོགས་ནས་བརྒྱ་དང་ལྔ་བཅུ་ང་བདུན་ཟེར་བྱུང། ད་དེ་འདྲས་ཀྱིས་བོད་ནང་གི་བོད་མི་ཚོའི་མངོན་འདོད་དེ་ཚོ་ང་ཚོ་བཙན་བྱོལ་ལ་ཡོད་པའི་ད་བོད་མི་ཚོ་བོད་ནང་གི་ཕྱོགས་གཅིག་ནས་བོད་མིའི་མགྲིན་ཚབ་རེད། གཉིས་ནས་སྔོན་མ་ད་བོད་མ་ཤོར་པའི་གོང་གི་གཞུང་འདི་ད་ང་ཚོ་བཙན་བྱོལ་ནང་རྒྱུན་སྐྱོང་ཞུ་གི་ཡོག་རེད། འདི་འདྲ་ཅིག་ཡིན་དུས་ཙམ་པ་ད་ཉིས་སྟོང་བརྒྱད་ཀྱི་དངོས་གནས་ད་ཅིག་ཆོལ་ཁ་གསུམ་ལ་དེ་འདྲའི་ལོ་རྒྱུས་ནང་བྱུང་ཨ་ཡོད་བསམ་བསམ་གྱིས་འདི་གུས་གུས་འདི་འདྲས་ཅིག་ལ་རྒྱ་ནག་གཞུང་ལ་མ་འདོད་པ་དང་འདི་འདྲས་ཀྱི་ངོ་རྒོལ་འདི་ཨ་ནི་གལ་ཆེན་པོ་ཅིག་ང་ཚོས་འདི་བྱས་བྱས་ཙང་འཛམ་བུ་གླིང་མི་མང་ཨ་ང་རང་ཚོ་བཙན་བྱོལ་ནང་ཡོད་པའི་བོད་མིས་དུས་ནམ་ཡང་བརྗེད་ཡག་མེད་པ་འདི་འདྲས་ཞིག་བྱས་བྱས། ཉིས་སྟོང་བཅུ་མེད་བརྒྱད་ལོ་དེ་ག་ནས་བྱས་བྱས་ཨ་ནི་ལོ་ལྟར་རེ་བཞིན་ད་ཕྱི་ཟླ་གསུམ་པ་ཡིན་ན་རེད་དགུ་པ་ཡིན་ན་རེད་དེ་ཨ་ནེ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་དེ་དང་པོ་དེ་ཨ་ནེ་སྤྱི་འཐུས་རྒྱུན་ལས་ནས་ཟིན་བྲིས་བརྒྱབ་ཡོང་གི་རེད་གྲོས་འཆར་དེ་ཨ་དེའི་ནང་ལ་སྦྱར་དང་གྲོས་ཆོད་གཉིས་སྦྱར་བྱས་ཨ་དེ་ག་དེ་རྒྱུན་ལས་ནང་ལ་ནས་གོ་བསྡུར་བྱས་ནས་གཏན་འབེབས་ཅིག་ཆགས་ཚར་སོང་ན་ཨ་ནེ་ཨ་ད་སྐབས་སུ་བབ་དངོས་སུ་ལས་རིམ་དང་ཧ་ལམ་ཅིག་ད་ཉིན་མོ་དང་པོའི་ལས་རིམ་ནང་དེ་བྱས་བྱས་ད་དེའི་ཐོག་ལ་ཨ་ནེ་ཉིན་མོ་གཅིག། ཉི་མ་ད་གང་ནས་སྒང་ལ་བགྲོ་གླེང་བསླངས། ཞེས་ཉལ་གྱི་སྤྱི་འཐུས་ད། ཚོགས་གཙོ་བགྲེས་གཞོན་གྱིས་དབུས་པའི་ད། སྤྱི་འཐུས་བཞི་བཅུ་ཞེ་ལྔ་ཡོར་བ། ཨང་ཁོང་རྣམས་སུ་སུས། གོ་སྐབས་བླངས་པས་ནི་དེ། ད་ག་རེ་དུས་ཚོད་ལྷོད་ལྷོད་བྱས་བྱས་ཨ་ནི། གོ་སྐབས་གནང་བྱས་ད་དེའི་ཐོག་ལ། བརྡར་ཤ་གཅོད་ཡ་རེད་ད་དེའི་སྒང་ལ་བགྲོ་གླེང་གནང་ཡ་རེད་ཨ་ནི་དེའི་སྒང་ལ། ཨ་ད་སྤྱི་འཐུས་རྒྱུན་ལས་རྣམས་རྣམ་པས་པས་དེའི་གང་ལ། ཡང། ཚིག་བཅོས་དགོས་ཡག་འདུག་ཁ་སྣོན་བྱེད་དགོས་ཡག་འདུག་གང་ལྟར་ཡང་དེ་ཐོག་ལ་བྱས་རྗེས་ཨ་ནེ་གཏན་འབེབས་དེ་བྱས་རྗེས་ད་དེ་ཇུས་གཞི་གཅིག་གི་ཐོག་ལ་ད་དུས་ཚོད་མང་ཤོས་དེ་དེ་སྒང་བཞག་གི་འདུག་གཞན་དེ་མིན་ད་ཉི་མ་དགུ་བཅུའི་ནང་ལས་རིམ་ནང་ལ་འགྲོ་ཡག་གི་ག་སོག་རེད་ལས་རིམ་མང་པོ་ཞེ་པོ་ཅིག་ཡོད་རེད་དེ་ལས་དུས་ཚོད་མང་ཤོས་དེ་བོད་ནང་གི་ཛ་དྲག་གི་གནས་སྟངས་དེའི་ཐོག་ལ་ད་ད་ལྟ་བུ་དུ་དུ་བཞག་གནང་གི་འདུག། ད་དེ་གལ་ཆེན་པོ་ཞེ་དྲག་ཅིག་གི་རྩིས་གནང་བྱས་བྱས་བཞག་གནང་པ་ཅིག་བྱེད་དགོས་ཡོད་རེད། དེ་བཞིན་ཡང་ད་ལྟ་གོང་ལ་ང་ཚོས་ནི་ད་རེས་ཀྱི་ད་ཚོགས་དུས་འདི་དབུ་འཛུགས་གནང་པའི་སྐབས་ལ་ཚོགས་གཙོ་བསོད་ནམས་བསྟན་འཕེལ་ལགས་ནས་ལས་འགན་གསུམ་ཡོད་པ་འདི་གའི་ཀྱི་ཐོག་ལ་ངོ་སྤྲོད་ཞུ་ཡག་བྱུང་ལ་དེ་ནས་མུ་མཐུད་བྱས་བྱས་གསུང་བཤད་གནང་པའི་ནང་ལོགས་ཡིན་པས་ན་ང་ཚོ་བཙན་བྱོལ་བོད་མི་ཚོ་ཡིན་པས་ན། ཆབ་སྲིད་ཀྱི་བཙན་བྱོལ་བ་ཅིག་ཆགས་ཡོད་དུས་བོད་ནང་གི་གནས་སྟངས་དང། བོད་ཀྱི་སྐད་ཡིག་སྲུང་སྐྱོབ་སོགས་ད་ཇུས་གཞི་མང་པོའི་ཐོག་ནས་ལས་དོན་སྤེལ་ཕྱོགས་དང་འབྲེལ་བའི་སྐོར་ལ་ཡང་སྐབས་དེ་དུས་འདུག་སེ་ཅིག་གསུངས་སོང།
བོད་མིའི་སྤྱི་ཚོགས་ཟེར་ན་མི་འདུག་ང་ཚོ་བཙན་བྱོལ་སྤྱི་ཚོགས་དེ་ཆབ་སྲིད་ཀྱི་བཙན་བྱོལ་གནས་སྟངས་ཆགས་བསྡད་རེད་ད་ལོ་བཅུ་ཕྲག་དྲུག་ལྷག་ཅིག་འགྲོ་གི་ཡོད་རེད། དེའི་ནང་ལོགས་ལ་ང་ཚོ་ལས་དོན་རླབས་ཆེན་པོ་ཟེར་ན་འགྲིག་གི་ཡོད་རེད། ལས་དོན། གཟེངས་སུ་ཐོན་པ་ཟེར་ན་འགྲིག་གི་རེད། མང་པོ་ཅིག་ང་ཚོ་གོང་འགྲུབ་ཐུབ་ཡོད་རེད། དེ་ཡང་གཙོ་བོ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་པ་འཕྲིན་ལས་རེད། དེ་ནང་བཞིན་ཁོང་གི་ཐུགས་རྗེ་བྱིན་རླབས་ལ་བརྟེན་ནས་ང་རང་ཚོ་གི་བོད་ཀྱི་ཆོས་དང། རིག་གཞུང། སྐད་ཡིག། མི་དེ་ག་ནང་བཞིན་གྱི་བོད་ཀྱི་འཐབ་རྩོད་ཀྱི་རྩ་དོན་ཐོག་ལ་ཡིན་ན་ཡང་རྒྱལ་སྤྱིའི་སྤྱི་ཚོགས་མང་པོ་ཅིག་གི་ཐོག་ནས་དོ་སྣང་གནང་ཡ། རྒྱབ་སྐྱོར་བྱེད་ཡ། དེ་འདྲ་གྱི་གནས་སྟངས་སླེབས་བསྡད་རེད། དེ་ནི་ང་རང་ཚོ་ངོས་ནས་ཡིན་ན་ཡང། སྤོབས་པ་ལྡན་པའི་ཐོག་ནས་གཟི་བརྗིད་དང་ལྡན་པའི་ཐོག་ནས་ང་རང་ཚོ་ཆབ་སྲིད་ཀྱི་འཐབ་རྩོད་ཀྱི་གནས་སྟངས་དེ་གལ་ཆེ་བ་ཞིག་ལ་བརྩིས་ནས་དེ་ལས་གཞན་པའི་གི་ང་ཚོ་བོད་སྐད་ཡིག་རིག་གཞུང་རླབས་ཆེན་པོ་མང་པོ་ཅིག་ཡོད་རེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དུས་རྒྱུན་དུ་ནས་བཀའ་སློབ་ཕེབས་ཡ་དེ་རེད་བོད་ཀྱི་སྐད་ཡིག་དེ་དམིགས་བསལ་མ་འདྲ་བ་བྱས་པ་ལེགས་སྦྱར་གྱི་སྐད་དོད་དོན་དང་མཚུངས་པ། དེ་ནང་བཞིན་གྱི་ནང་ཆོས་འདྲ་བ་ལྟ་བུ་ཡིན་ན་ཡང་འཛམ་གླིང་གི་ད་གཅེས་ནོར་འདྲ་བ་ཅིག་དེ་འདྲའི་ངོས་འཛིན་བྱེད་དགོས་རེད་ད་ང་རང་ཚོ་ལ་ནོར་བུ་དེ་ཡོད་རེད་དེར་སོང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ཡང་སེ་ཕེབས་བསྡད་པ་རེད་རྒྱ་ནག། སོག་པོ། བོད་དེ་ཚོ་ལ་ཡོད་པའི་ནང་ཆོས་དེ་མི་ཉམས་གོང་འཕེལ་དང་ཉམས་པ་སླར་གསོ་ཅིག་ཡོང་ཐུབ་དགོས་ཀྱི་འདུག་དེ་ཏན་ཏན་ཡོང་གི་རེད་ཟེར་ནས་དཔེ་དཔེ་རླབས་ཆེན་པོའི་དགོངས་པ་བཞེས་བསྡད་རེད། དེ་ངས་ཞེ་པོ་ཅིག་ངས་གལ་ཆེན་པོ་མཐོང་གོ་རེད། ད་ང་རང་ཚོ་བོད་མི་གི་ཆབ་སྲིད་གི་དཀའ་རྙོག་དེ་སེལ་དགོས་ན། ཆབ་སྲིད་རང་གི་ཐོག་ནས། ང་ཚོ་ག་ཟེར་རྗེས་བདེན་མཐའ་གསལ་ཐུབ་ཀི་ཡོད་མེད་ཁོ་དེ་ཡང་རྒྱུ་མཚན་བསམ་བློ་གཏོང་དགོས་ཡོད་ཀྱི་རེད། ད་ལྟ་བར་དུ་ང་ཚོ་ཆོས་དང་རིག་གཞུང་གི་ཐོག་ནས་བོད་ཀྱི་མི་རིགས་དང་བོད་ཀྱི་བསྟན་སྲིད་ལ་རླབས་ཆེན་པོ་གི་ཞབས་འདེགས་དེ་ནས་ཞུ་ཡག་མང་པོ་བྱུང་རེད། སོག་པོ་རེད་རྒྱ་ནག་རེད། དེའི་ཐོག་ནས་གུས་བཀུར་ཆེན་པོའི་ཐོག་ནས་བོད་མཐོ་སྒང་ལ་གནས་ཐུབ་ཡག་གི་མང་པོ་བྱས། དེ་བྱུང་བ་རེད། དེ་བོད་ཀྱི་ཆོས་དང་རིག་གཞུང་གི་ཞག་ཚི་ལ་བརྟེན་ནས་བྱུང་བ་རེད། དེ་ཚོ་དེ་ང་ཚོ་གལ་ཆེན་པོ་ཞེ་པོ་ཆགས་བསྡད་དེ་ང་ཚོའི་བསམ་བློ་དེ་ལས་མ་འདའ་བའི་ཐོག་ནས་ཀྱི་དགོངས་པ་བཞེས་ཕྱོགས་དེ་བྱུང་བ་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་རེད། ཨ་ནི་ང་རང་ཚོ་བོད་མི་ཡིན་ཕྱིན་ཆད་དེ་ཚོ་དེ་སོ་སོ་དེ་ག་ཙམ་སྣང་མེད་མ་བཏང་བའི་ཐོག་ནས་གལ་ཆེན་པོ་ཅིག་བརྩིས་ནས།

ཨ་ནེ། ཡང་ཚོགས་འདུ་རྗེས་མ་འཚོགས་དགོས་ཡག་གི་དུས་ཚོད་དེ་ག་ང་ཚོ་ད་ཚོགས་དྲུང་ལས་ཁུངས་ནས་གཙོ་བོ་འདི་ན་རྒྱུན་ལས་ཡོད་ཡག་སྤྱི་འཐུས་བཞི་བཅུ་ཞེ་ལྔ་རེད་བ་ཚོགས་འདུ་འཚོགས་པའི་ཨ་ནེ་དུས་རྒྱུན་དུ་ད་དེ་ཚོགས་དྲུང་ལས་ཁུངས་སྤྱི་འཐུས་ལྷན་ཁང་ནང་ལ་སྤྱི་འཐུས་ཚོགས་གཙོ་བགྲེས་གཞོན་གྱིས་དབུས་པའི་སྤྱི་འཐུས་བཅུ་གཅིག་ཐམ་པ་རྒྱུན་ལས་རེད་ཨ་ནེ་དེའི་ཐོག་ལ་ད་རྒྱུན་ལས་ད་ཡང་བདུན་ཕྲག་རེ་རེར་ཚོགས་འདུ་གཉིས་ཆ་ཆེན་ཚོགས་རྗེས་ད་གང་ལྟར་དུས་རྒྱུན་དུ་ཚོགས་དྲུང་ལས་ཁུངས་ཀྱི་ལས་ཀ་འདུག་ཞུ་གོ་ཡོད་རེད་ད་ཚོགས་དྲུང་ལས་ཁུངས་ནས་ད་གང་ལྟར་ཡང་ཚོགས་གཙོ་བགྲེས་གཞོན་དང་རྒྱུན་ལས་ནང་ནས་ཐག་གཅོད་གནང་པ་འདི་ད་ཚོགས་དྲུང་ལས་ཁུངས་ནས་ད་ལག་བསྟར་བྱེད་ཡ་ད་དེ་ཚོ་རེད།

ཨ་ནེ་ཚོགས་གཙོ་བགྲེས་གཞོན་གྱིས་འདི་བྱས་རྗེས་ང་ཚོ་ལས་རིམ་སྒྲིག་དགོས་རེད་ཨ་ནེ་དེ་བྱོས་དང་གསུངས་པ། དེའི་དཔག་ནས་ཨ་ནེ་ང་ཚོའི་ཚོགས་འདུའི་ཉིན་མོ་དགུ་ཡིན་ན་རེད་བཅུ་ཡིན་ན་རེད་དེ་དང་པོ་དེ་ང་ཚོས་ལས་རིམ་ཟིན་བྲིས་བྱས་རྗེས་ད་གང་ལྟར་གོ་སྒྲིག་གཞིའི་ནང་ནས་ཡོད་རེད་དུས་ཚོད་ག་ཚོད་ལ་གཏང་དགོས་ཡ་ད་ཡང་སྤྱི་འཐུས་སོ་སོ་སོ་ག་དུས་འཕྲོད་དགོས་མིན་ད་འདི་ག་སྒྲིག་གཞི་མང་པོ་ཞིག་ང་ཚོས་ལྟ་གི་ལྟ་གི་ལྟ་གི་ལས་ཀ་དེ་ག་གོ་རིམ་བྱས་ནས་སྒྲིག་ཨ་ནི་དེ་ནས་ཚོགས་འདུ་དངོས་སུ་ཚོགས་དུས་ཙམ་པ་ཨ་ནི་ད་ལས་དོན་དཔེར་ན་ང་ཚོའི་ནང་ཡིག་ཆ་དེ་ག་ཚང་མ་ང་ཚོས་ཚོགས་འདུ་ཉིན་ཐོག་ནས་བཅད་ད་གང་ལྟར་དེ་ཉིན་རེ་ཉིན་རེ་གི་ཡིག་ཆ་དེ་ག་ཨ་ནི་བཀའ་བློན་རྣམ་པ་རེད་སྤྱི་འཐུས་རྣམ་པའི་གསོལ་ཅོག་ཐོག་ལ་ཕུལ་ཐུབ་དགོས་གོ་རེད་ཨ་དེ་ནང་བཞིན་ཡིག་ཆ་དེ་ག་གསར་བཀོད་པ་རེད་ཡང་དེ་བ་ཟུར་ཉན་རེད་དེ་འདྲ་ད་གང་ལྟར་གསོས་དགོས་ཟུར་ཡང་ཕྱི་གསལ་ནང་གསལ་བྱས་བྱས་ད་གང་ལྟར་ཡང་གྲོས་ཚོགས་ཚོགས་པའི་རིང་ག་གི་ཡིག་ཆ་དེ་ག་ཚོགས་དྲུང་ལས་ཁུངས་ནས་གྲ་སྒྲིག་བྱེད་དགོས་གོ་རེད། ཚོགས་དྲུང་ལས་ཁུངས་ནས་བྱས་པ་དེ། སྤྱི་འཐུས་ཚོགས་གཙོའི་ཐོག་ནས་འགྲེམས་སྤེལ་ཆོག་པ་ཟེར་བྱས་བྱས་དེ་བྱས། དེ་ལས་ལྷག་པའི་ཨ་ནེ་ཡིག་ཆ་ཅིག་གྲོས་ཚོགས་ནང་ལ་ཡང་དེ་བ་སུ་གང་ཅིག་གིས་བཀྲམ་ཆོག་གོ་མ་རེད། ལགས་སོ། ད་ད་ལྟ་འདི་གསུང་དུས་ག་ནས་ཕྱོགས་གཅིག་ནས་ཡིན་པ་ཡིན་ན་ཚོགས་དྲུང་ལས་ཁུངས་ཀྱི་ཐུགས་འགན་གཅིག་དེ་སྤྱི་འཐུས་རྣམ་པ་དང་ཨ་ནེ་འཛིན་སྐྱོང་བཀའ་ཤག་གི་བར་ལ་ཡང་ཕར་ཚུར་ཅིག་གི་འབྲེལ་བ་གནང་ཡ་ད་འདི་ག་ཐུགས་འགན་གཅིག་བཞེས་གནང་དགོས་ཀྱི་ཡོད་ས་རེད་ལགས་ད་ག་ནང་བཞིན་རྣམ་པ་ཚོས་ད་ཡིག་ཆ་བཟོས་གནང་ཡ་ཕར་ཚུར་ཕྱག་བྲིས་བཏང་གནང་ཡ་དེ་ག་ཚང་མ་བོད་ཡིག་རང་གི་ཐོག་ནས་ཡིན་གྱི་རེད་བ། རེད་ད་ང་ཚོ་ཕྱི་རྒྱལ་ཁག་ལ་ཡང་དེ་བ་ལྟ་དགོས་ཡ་འདྲ་ཡིན་དུས་ཨིན་ཇི་དང་དེ་མིན་གཞན་གཞན་ང་ཚོ་དེ་སྔོན་མ་བྲོས་བྱོལ་རིང་བ་ཡོད་རེད་འདི་འདྲའི་བརྗོད་དུས་གསུམ་པ་གཞུང་གི་ཡི་གེ་དེ་ཚང་མ་བོད་ཡིག་ཐོག་ནས་བྱེད་དགོས་རེད་ལྷག་པར་དུ་གྲོས་ཚོགས་ནང་སུ་སྤྱི་འཐུས་ཡིན་ན་རེད་བཀའ་བློན་རྣམ་པ་ཡིན་ན་རེད་མ་བཀའ་མོལ་བྱེད་ན་ཞུ་གོ་མཚམས་མཚམས་ཡང་ང་རང་ཚོ་མིང་ཚིག་ཁག་ཅིག་བོད་ཡིག་ཚིག་ནང་གནས་སྐབས་མེད་པ་འོ་ན་ཡང་བོད་ཁ་ཚིག་ཁག་ཅིག་ནམ་ཟ་མ་འདང་བ་འདྲ་ཡོང་གི་རེད་པ་འདི་འདྲའི་བྱེད་དུས་ཚིག་གཞན་དག་ཅིག་བེད་སྤྱོད་གཏང་དགོས་དགོས་པ་ནི་ཐད་ཀར་གཏང་ཆོག་གི་ཡོད་མ་རེད་ཚོགས་གཙོ་བཀའ་འཁྲོལ་ཞུས་པའི་ཐོག་ནས་ཚོགས་གཙོ་མཆོག་སུ་བྱས་ཅན། ཨ་ནི་བཀའ་འཁྲོལ་ཞུས་པའི་ཐོག་ནས་གང་ལྟར་ཚིག་གཞན་དག་འདི་དག་བེད་སྤྱོད་དམ་ག་གསོ་རེད་བྱེད་པའི་མི་བཞིན་གཞན་གྲོས་ཚོགས་ཁོ་རང་ནང་ལ་བོད་སྐད་གཙང་མ་སྐྱོན་དགོས་ཀྱི་ཡོད་རེད་དེ་ཡིན་དུས་བསམ་པ། ལས་དོན་ཡང་ཚང་མ་བོད་ཡིག་ཐོག་ནས་བྱེད་དགོས་ཀྱི་ཡོད་རེད། ལགས། བྱས་ཙང་ང་ཚོས་ཡང་ད་ལྟ་གྲོས་ཚོགས་ཚོགས་གནང་བའི་སྐབས་ལ་ཡིན་པ་ཡིན་ན་ཚང་མ་ཐད་ཀར་རྒྱང་སྲིང་གནང་གི་ཡོད་རེད་པ་ད་ཕྱི་གསལ་ནང་གསལ་ཞེ་པོ་ཅིག་འདི་ཡིན་དུས་ག་ནས་འདི་འདྲ་སེ་བྱེད་པའི་སྐབས་ལ་ཡིན་པ་ཡིན་ན་ཚང་མས་ཅིག་བོད་སྐད་སྐྱོན་ཡག་ད་འདི་འདྲ་སེ་ཅིག་ཡིན་དུས་དངོས་གནས་ཡང་བཙན་བྱོལ་གྱི་ད་སྤྱི་ཚོགས་ནང་ལོགས་ལ་ད་ལྟ་ཅིག་གྲོས་ཚོགས་ཚོགས་གནང་སྟངས་དང་དེ་གས་མང་པོ་ཅིག་གི་ཐོག་ནས་ཕྱོགས་གཅིག་ནས་ཡིན་པ་ཡིན་ན་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་བོད་ཡིག་བོད་སྐད་བེད་སྤྱོད་མི་འདུག་ཅེས་བྱས་བཀའ་མོལ་ཅིག་ཡོང་གི་ཡོད་རེད་ད་བཙན་བྱོལ་གྱི་གནས་སྟངས་ཡིན་དུས་ཡུལ་གྲུ་མང་པོའི་ནང་ལོགས་ལ་གྱར་བསྡད་དུས་བོད་ཡིག་བོད་སྐད་དེ་ལས་བེད་སྤྱོད་ཉུང་ཉུང་ཞེ་པོ་ཅིག་རེད། ཡིན་ནའི་སྤྱི་འཐུས་གྲོས་ཚོགས་ཚོགས་གནང་བའི་སྐབས་ལ་ཚང་མ་གཅིག་གི་བོད་སྐད་སྐྱོན་ཡག་དང་ང་ཚོའི་འདུག་ཡིག་ཆ་དེ་ཚོ་ཕར་ཚུར་འགྲེམ་སྤེལ་གནང་དུས་ཧ་ལམ་ཚང་མ་ད་བོད་ཡིག་ཡིན་ས་རེད་བསམ་གྱི་བྱས་ཙང་དེ་ཡིན་དུས་འདི་ཡིན་ནས་ལས་ཡང་བོད་ཡིག་བེད་སྤྱོད་ཡོད་པའི་ཐོག་ལ་ང་རང་ཚོའི་འདུག་སེ་མཐོང་དུས་ཁོ་རང་ནས་ཡང་སྤོབས་པ་འོས་པ་ཅིག་ཡོང་གི་ལ་ད་ད་རེས་ཡང་ཏག་ཏག་ནི་གྲོས་ཚོགས་ཀྱི་ད་དབུ་འཛུགས་ཀྱི་སྐབས་ལ་ཡིན་པ་ཡིན་ན་ཚོགས་གཙོའི་ད་གསུང་བཤད་གནང་པའི་སྐབས་ལ་ཅིག་ཚོགས་དུས་འདིའི་ཐོག་ལ་ལས་རིམ་གཙོ་བོ་དེ་ག་རེ་ག་རེ་ཡོད་པ་ཁག་དེ་གས་ཡང་ངོ་སྤྲོད་གནང་བ་བྱེད་ཀྱི་ཡོད། ཨ་ནི་དེ་རིང་ང་ཚོ་གྲོས་ཚོགས་ཚོགས་དུས་དྲུག་པའི་ལས་རིམ་ནང་ལོགས་ལ་མདོ་སྟོད་སྤྱི་འཐུས་ཟུར་པ་ཚུལ་ཁྲིམས་བསྟན་འཛིན་དམ་པ་ཁོང་སྐུ་གཤེགས་རེད་ཁོང་གི་ཆེད་དུ་མྱ་ངན་གུས་འདུད་ཀྱི་གྲོས་ཆོད་ཅིག་བཀོད་ཡོད་ཨ་ནི་ཁོང་ལྟ་བུ་ཡིན་ན་ད་གྲོས་ཆོད་ནང་ལོགས་གསལ་གྱི་རེད་ལོ་སྐྱོབ་རྗེས་ནས་ད་ཁོང་མ་བགྲོངས་པར་ཟེར་ན་འགྲིག་གི་རེད་བོད་བསྟན་སྲིད་ཀྱི་ཆེད་དུ་ཞབས་འདེགས་ཞུ་མཁན་ཅིག་ཆགས་བསྡད་ཡོད་རེད་ཨ་ནི་ང་ཚོ་གྲོས་ཆོད་ནང་ལོགས་ལ་དེ་གསལ་པོ་ཡོང་གི་རེད་ཟེར་ནས་དེ་གཅིག་ཞུ་བ་ཡིན་ཨ་ནི་ད་ག་ནང་བཞིན་གྱི་ང་ཚོ་གི་ད་ལས་རིམ། གལ་ཆེ་ཅིག་དེ་ད་ལྟ་བོད་ནང་གི་ཛ་དྲག་གནས་སྟངས་ཀྱི་ཐོག་ལ་གཞུང་འབྲེལ་གདུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་གྲོས་འཆར་ཞིག་བཀོད་ཡོད་རེད་ད་དེ་སྔ་མ་ང་ཚོ་གྲོས་ཚོགས་ནང་ལ་ཐེངས་མང་པོ་ཞུས་ཡོད་རེད་ད་ཕྱི་ལོ་ཉིས་སྟོང་རྗེས་ནས་ད་ལྟ་བར་དུ་བོད་ནང་གི་གནས་སྟངས་ཐོག་ལ་ཅིག་ཛ་དྲག་གི་གནས་སྟངས་ཐོག་ལ་དམིགས་བསལ་བགྲོ་གླེང་བྱས་ཨང་དེའི་ཐོག་ནས་འཛིན་སྐྱོང་ཡིན་ན་འདྲ་གྲོས་ཚོགས་ཀྱི་ཐོག་ནས་ཡིན་ན་འདྲ་མང་ཚོགས་ཀྱི་ཐོག་ནས་ཡིན་ན་འདྲ་ག་རེ་ཞུ་དགོས་ཡག་འདུག་དམིགས་བསལ་གྱི་དེའི་ཐོག་ལ་ཁ་གསལ་པོ་ག་རེ་བཟོ་དགོས་ཡག་འདུག།

ཁྲིམས་སྒྲིག་བསྐྱར་ཞིབ་ཚོགས་ཆུང་གི་ལས་དོན་དང་འབྲེལ་བ་ཡོད་མེད་དེའི་ཐོག་ནས་ད་ལྟ་ཞིབ་འཇུག་བྱེད་བཞིན་པ་ཡིན། ད་ནི་ད་ག་ནང་བཞིན་གྱི་ད་ཁ་སའི་དམངས་གཙོ་དུས་དྲན་ཐེངས་དྲུག་ཅུ་རེ་གསུམ་པའི་ཐོག་ལ་ད་སྤྱི་འཐུས་ལྷན་ཚོགས་ཀྱི་གསུང་བཤད་ནང་ལོག་ལ་ཡོངས་གྲགས་གནང་ཡོད་ཙང་རེད་ད་ལྟ་ང་ཚོ་ཁྲིམས་སྒྲིག་བསྐྱར་ཞིབ་ཚོགས་ཆུང་དེ་ད་སྐབས་ལྔ་པའི་དེ་སྤྱི་འཐུས་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་ལྔ་པའི་སྐབས་སུ་ང་ཚོ་གྲོས་ཆོད་བཞག་ནས་ད་ལྟ་གྲོས་ཆོད་དགོངས་དོན་ཐོག་ནས་ཁྲིམས་སྒྲིག་བསྐྱར་ཞིབ་ཚོགས་ཆུང་གི་ལས་དོན་འགྲོ་བསྡད་རེད།

ད་ག་ནང་བཞིན་གྱི་ད་ང་ཚོ་དེ་རིང་གྲོས་ཚོགས་ཀྱི་ཚོགས་དུས་དྲུག་པ་དེ་ད་ང་ཚོ་ནམ་རྒྱུན་བསམ་བློའི་ནང་ལོག་ལ་ད་ཡུལ་འཁོར་བསྡད་ཡ་རྗེས་ཕྱི་ཟླ་གསུམ་པའི་གྲོས་ཚོགས་ཟེར་དུས་སྔོན་རྩིས་གྲོས་ཚོགས་འདྲ་བོ་བྱས། ཕྱི་ཟླ་དགུ་པའི་གྲོས་ཚོགས་ཟེར་ལས་བསྡོམས་གྲོས་ཚོགས་ཟེར་ནས་ཁོ་མིང་དེ་ག་རང་བཏགས་བསྡད་ཡ་རེད། དེ་འདི་ད་ལྟ་བཀའ་བློན་ལྷན་ཁང་བདུན་གྱི་ལས་བསྡོམས་སྙིང་བསྡུས་འདི་སྙན་སྒྲོན་གནང་གི་རེད། ནི་ད་ག་ནང་བཞིན་གྱི་དེའི་སྔོན་དུ་སྤྱི་འཐུས་རྒྱུན་ལས་ལ་ལྷན་ཁང་ཁག་གི་ལས་བསྡོམས་རྒྱས་པ་དེ་ཚོ་གནང་ཟིན་པ་རེད་དེ་ལ་སྤྱི་འཐུས་རྒྱུན་ལས་ད་ང་ཚོ་སྡེ་ཚན་གསུམ་ལ་ཆ་བགོས་བྱས་ནས་འོང་དེ་གཟིགས་ནས་དེ་གཟིགས་ནས་ནས་དེའི་རྗེས་ལ་དོགས་འདྲི་དང་འོང་བསམ་ཚུལ་དེ་ཚོ་མར་རྒྱུན་ལས་ནང་ཁུར་ནས་ནས་རྒྱུན་ལས་ཀྱིས་གཏན་འབེབས་བྱས་ནས་འོང་འཛིན་སྐྱོང་བཀའ་ཤག་ལ་ཕར་ཕུལ་ནས་དེ་ནས་འཛིན་སྐྱོང་བཀའ་ཤག་གིས་འོང་ལན་དེ་གསལ་བཤད་དེ་ཚོ་འདིར་ཕུལ་དགོས་པ་རེད། དེ་ནས་ང་ཚོ་གྲོས་ཚོགས་ཀྱི་ད་ལས་ཉིན་མང་ཆེ་ཞིག་དེའི་ཐོག་གཏོང་དགོས་ཡོད་གནས་སྟངས་ཆགས་བསྡད་ཡོད་ཟེར་ཞུ་རྒྱུ་ཡིན། ལགས་ད་སྤྱི་འཐུས་རྣམ་པ་ཚོའི་ལས་ཡུན་འདི་ལོ་ལྔ་བྱེད་ཀྱི་ཡོད་རེད་ལགས་བཙན་བྱོལ་ནང་ལོག་ལ་ཆ་བཞག་པ་ཡིན་ན་ལགས་བོད་མི་ཚོས་འོས་ཤོག་འཕེན་པའི་ཐོག་ནས་སོ་སོའི་ད་སྤྱི་འཐུས་འདི་བདམས་གནང་གི་ཡོད་རེད་བྱས་ཙང་ད་ལྟའི་ད་སྤྱི་འཐུས་རྣམ་པ་ཚོའི་གནས་སྟངས་འདི་ག་ཡང་ག་འདྲས་ཡིན་མིན་ཅིག་བསོད་རྡོར་ལགས་ཀྱིས་ང་ཚོར་ཡང་ངོ་སྤྲོད་ཞིག་གནང་རོགས་གནང། ལགས་སོ་སྤྱི་འཐུས་འདི་འདི་རེད་འདུག་ག་ལགས་ད་རྒྱལ་བ་རིན་པོ་ཆེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་སྐུ་འཁོར་དང་བཅས་ནས་བཙན་བྱོལ་ལ་འབྱོར་བ་རེད་འབྱོར་ལས་ཁུངས་ཆོས་དོན་ལས་ཁུངས་དང་བྱས་བྱས་ལས་ཁུངས་ཁ་ཤས་ཤིག་དབུ་འཛུགས་གནང་ལྷག་པར་དུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་ཨང་རྒྱལ་བ་རིན་པོ་ཆེ་གིས་ད་ཅིག་གནས་མཆོག་རྡོ་རྗེ་གདན་ལ་མི་མང་ལྔ་བཅུ་ང་དགུ་སྤྱི་ཟླ་བཅུ་གཉིས་པའི་དེ་བར་ཇི་ལྟར་ཡིན་པའི་གཅིག་ལ་ཨ་ནི་མི་མང་མང་པོ་ཞིག་འཛོམས་པའི་སྐབས་ལ་རྒྱལ་བ་རིན་པོ་ཆེ་གིས་ད་ང་ཚོ་བཙན་བྱོལ་ནང་ལ་ཨ་ནི་ག་རེ་གཞུང་ད་སྐབས་དེ་དུས་ང་ཚོ་གཞུང་དགའ་ལྡན་ཕོ་བྲང་རེད་བ་དེ་བྱས་ཨ་ནི་གཅིག་རྒྱལ་བ་རིན་པོ་ཆེའི་དགོངས་གཞི་ཡང་འདི་ཨ་ནེ་གཅིག་གི་ད་མི་དམངས་ཀྱི་ད་དམངས་གཙོའི་ད་སྐབས་དེ་དུས་དམངས་གཙོ་ད་དེ་ཚོ་ཚིག་དེ་ཚོ་དེང་དུས་དེ་ཚོ་བེད་སྤྱོད་གཏོང་གི་ཡོད་ན་མེད་ན་གང་ལྟར་ཡང་གཞུང་གི་དཔོན་རིགས་དེ་ཚོ་ཡང་མི་དམངས་ཀྱི་འཐུས་མི་ཐོག་ནས་ཡོང་དགོས་ཡ་སྔོན་མ་ཡིན་ན་མི་ད་ཕ་རྒྱུད་བུ་འཛིན་ད་ད་དེ་འདྲས་གཅིག་ང་རང་ཚོ་ཡོད་རེད་བ་ད་དེ་གས་དེ་རྒྱ་བོད་རིན་པོ་ཆེ་བོད་ལ་བཞུགས་དུས་ཁོ་རང་ནས་གཅིག་འགྱུར་བ་མང་པོ་ཞིག་གཏོང་ཡག་གི་དགོངས་གཞི་ཡོད་རེད་དེ་ལས་དེ་ཨ་ནེ་ལམ་ལྷོང་མ་ཕྱིན་ཙང

བཅུ་གསུམ་གྱི་ཨ་ནི་དགུ། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ཟླ་བ་དགུ་པའི་ཚེས་པ་གཉིས་ལ་རྒྱལ་བ་རིན་པོ་ཆེའི་མཇལ་ཁ་ཞུས་འདུག་བྱས་བྱས་ཨ་ནི་ད་ལྟ་ང་རང་ཚོའི་བཙན་བྱོལ་ནང་ལོག་དམངས་གཙོའི་དུས་ཆེན་ཟེར་དེ་དེ་བྱས་འདུག་ཟེར་བ་འོ་དེ་ཨ་ནི་དེ་ཡང་སྐབས་དེ་དུས་ད་མི་མང་གིས་ཐད་ཀར་འདེམས་བསྐོ་བྱས་པའི་འཐུས་མི་བཅུ་གསུམ་བྱས་བྱས་ད་འདི་ག་ད་ལྟ་སྐབས་དང་པོའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཞུ་གོ་རེད་འོ་དེ་ནས་བྱས་བྱས་ནི་བཙན་བྱོལ་ནང་དུ་ད་མི་མང་གི་ཐད་ཀ་འོས་འདེམས་བྱས་པའི་འཐུས་མི་རིམ་པས་རིམ་པས་ལོ་གསུམ་ནས་བྱས་འདུག་བྱས་བྱས་འཐུས་མི་རིམ་པས་ཡང་སྤར་བ་ཨ་ནི་དེ་ནས་བུད་མེད་ཀྱི་ས་མིག་ཡང་ཡོད་པ་ཨ་ནི་ཆོས་ལུགས་ཡང་སྤར་ད་དེ་འདྲས་བྱས་ནས་མཐའ་མ་མཐའ་མ་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ད་དགུ་བཅུ་གོ་གཅིག་ལོ་ལ་ཨ་ནི་གཅིག་ད་སྤྱི་འཐུས་སྐབས་བཅུ་པ་དེ་གས་དེ་ཨ་ནི་ཕར་གཅིག་མཚམས་བཞག་ནས་མི་འགྲོ་རེད་སྤྱི་འཐུས་ཀྱི་གྲངས་འབོར་རེད་དེ་བྱས་རྗེས་དངོས་སུ་ད་སྐབས་དགུ་བཅུ་གོ་གཅིག་སྐབས་བཅུ་གཅིག་པ་ནས་བྱས་ད་དངོས་སུ་ད་དེང་དུས་ཀྱི་དམངས་གཙོའི་ལམ་ལུགས་རེད་ཨ་ནི་སྤྱི་འཐུས་ལྷན་ཁང་དེ་ད་ཁྲིམས་བཟོ་ལྷན་ཁང་ཟེར་ད་དེ་ནས་ཆགས་ཨ་ནི་དེ་ནས་བྱས་ད་ད་ལྟ་བར་དུ་སྐབས་བཅུ་བདུན་པ་འོ་འདུག་སེ་བྱས་རྗེས་ད་དགུ་བཅུ་གོ་གཅིག་ནས་བྱས་ཨ་ནི་སྤྱི་འཐུས་རྣམ་པ་ཚོ་ལོ་ལྔ་ལྔ་ད་ད་ལྟའི་ཆར་ལ་ཆ་བཞག་པ་ཡིན་ན་ད་ང་རང་ཚོའི་དམངས་གཙོ་འདི་ཡང་དྲུག་ཅུ་ཐམ་པའི་ལོ་ནས་བྱས་འདུག་སེ་གསར་པ་ཅིག་གོམ་པ་རྒྱབ་ཡོང་དུས་ཙམ་པ་ང་རང་ཚོ་ཉམས་མྱོང་ཡོད་མ་རེད་ཆ་རྐྱེན་ཡོད་མ་རེད་གང་ཅིའི་ཐོག་ནས་ཨ་ནི་གོམ་པ་རེ་སྤོས་བྱས་བྱས་ཡར་རྒྱས་འཕེལ་རྒྱས་དེ་འདྲས་ཕྱིན་ནས་ད་ད་ལྟ་བར་དུ་བྱས་ན་སྤྱི་འཐུས་བཞི་བཅུ་ཞེ་ལྔ། སྤྱི་འཐུས་བཞི་བཅུ་ཞེ་ལྔ་དེ་ཡང་ཡོང་ཁུངས་དེ་ཨ་ནི་ཆོལ་ཁ་གསུམ་ནས་སྤྱི་འཐུས་གསུམ་རེ་གསུམ་རེ་ད་གཅིག་ཆོལ་ཁ་གསུམ་ན་ངེས་པར་དུ་ཨ་ནི་ཆོལ་ཁ་རེ་རེ་ན་བུད་མེད་ཀྱི་ས་མིག་གཉིས་ཅིག་ཡོད་པ་ཆོས་རྒྱུད་ཆེན་པོ་ད་ལྔ་གཡུང་དྲུང་བོན་དང་བཅས་པའི་ཆོས་རྒྱུད་ཆེན་པོ་ལྔ་ནས་འཐུས་མི་གཉིས་གཉིས། དེ་ནས་བྱས་ང་རང་ཚོ་གཅིག་བོད་པ་མང་ག་ལ་གང་ཙམ་ཞིག་ད་གཅིག་ཕྱི་རྒྱལ་ཁག་ལ་འདུག་སེ་གར་བསྡད་ཡོད་རེད་ཅེས་ཁ་ན་ལས་ང་རང་ཚོ་ད་ཕྱི་རྒྱལ་རྒྱལ་ཁབ་ག་ལ་གང་ཙམ་ན་བོད་པ་ཡོད་དུས་ཙམ་པ་ཨ་ནི། ཕྱི་རྒྱལ་གྱི་ད་འཛམ་བུ་གླིང་གི་ད་ག་ཚོ་རུ་ཡུལ་གྲུ་ནང་ནས་བོད་པའི་ད་གཅིག་མང་ས་མང་ས་ཡང་རིམ་པས་རིམ་པས་བོད་པ་གི་གྲངས་འབོར་དེ་འཕར་ཡོང་དུས་ཙམ་པ་ན་བོད་མིའི་སྐུ་ཚབ་འཕར་བ་འདི་བྱེད་ཡག་ལ་དཔེར་ཆ་བཞག་ན་བྱང་ཨ་རི་དང་ལྷོ་ཨ་རི་ཁུལ་ནས་ཁུལ་ནས་ད་སྤྱི་འཐུས་སྔོན་མ་ཡིན་ན་གཅིག་ཙམ་རེད་ད་ད་ལྟ་གཉིས་གཉིས་ཨ་ནི་དེ་ནས་ཡུ་རོབ་ཡང་སྤྱི་འཐུས་གཉིས་ད་ཨེ་ཤེ་ཡ་རྒྱ་བལ་འབྲུག་གསུམ་ཕར་ཕུད་པའི་ད་ཨོ་སི་ཁྲུ་ལི་ཡ་རེད་ཉི་ཧོང་རེད་ཐེ་ཝན་རེད་ཉིའུ་ཛི་ལན་རེད་ད་དེ་ཚོ་དེ་ཡང་ཡོ་རོབ་དང་བྱས་ནས་ཏོག་ཙམ་བོད་པ་དེ་གི་གྲངས་འབོར་ཉུང་ངུ་ཡོད་དུས་ཙམ་པ་ཨ་ནི་འོ་ཨེ་ཤེ་ཡ་ཁུལ་གི་ནས་ཨ་ནི་སྤྱི་འཐུས་གཅིག་འོ་དེ་འདྲས་བྱས་རྗེས་ད་སྤྱི་འཐུས་བཞི་བཅུ་ཞེ་ལྔ་ཆགས་པ་རེད་སྔོན་མ་ཡིན་ན་རྒྱལ་བ་རིན་པོ་ཆེ་གི་ཐད་བསྐོས་གནང་ཡག་གི་དེ་འདྲས་ཡོད་རེད་ལ་ད་དེ་ཚོ་ཚང་མ་མེད་པ་བྱས་རྗེས་ད་བཞི་བཅུ་ཞེ་ལྔ་དེ་ཐད་ཀ་ཨ་ནི་ཆོས་རྒྱུད་སོ་སོ་སོ་ཡིན་ན་རེད་ཆོལ་ཁ་སོ་སོ་ཡིན་ན་རེད་ཨ་ནི་ཕྱི་རྒྱལ་ཁག་ཡིན་ན་སོ་སོ་སོའི་གནས་སྡོད་ནས་བོད་པ་ལོ་བཅོ་བརྒྱད་ལོན་པ་ཨ་ནི་དཔྱ་ཁྲལ་ལག་དེབ་ཡོད་མཁན་གྱི་བོད་མི་མི་རེ་ངོ་རེར་འོས་བླུག་ཡག་གི་ཐོབ་ཐང་ཨ་ནི་བོད་པ་རང་ལོ་སོ་སོ་ཉི་ཤུ་རྩ་ལྔ་ཟིན་ན་ཨ་ནི་དེ་གང་ལ་ཆ་རྐྱེན་ག་ལ་གང་ཙམ་ཁ་ཤས་ཞོར་དེ་ག་ཡིན་ན་ཨ་ནི་འོས་ནང་ཞུགས་པ་ཡིན་ནི་ཐོབ་ཐང་ཡོད་པ་ད་གང་ལྟར་ཡང་ང་རང་ཚོ་བོད་པའི་སྔོན་མ་ཁ་རྒྱུན་ལ་ཨ་མའི་བུ་ལ་ཡོན་ཏན་ཡོད་ན་དགའ་ལྡན་ཁྲི་ལ་བདག་པོ་མི་འདུག་ཟེར་ད་ད་ལྟ་བ་སྤྱི་འཐུས་རྣམ་པ་ཡིན་ནའི་རེད་སྲིད་སྐྱོང་ཡིན་ནའི་རེད་སོ་སོ་འཇོན་ཐང་ནུས་པ་དེ་འདྲ་ཡོད་པ་ཡིན་ན་འོས་ནང་ལངས་བྱས་མི་མང་གི་རྒྱབ་སྐྱོར་ཐོབ་པ་ཡིན་ན་འོ་ད་སྤྱི་འཐུས་ཡིན་ནའི་རེད་སྲིད་སྐྱོང་ཡིན་ནའི་རེད་ཆགས་ཡག་ད་དེ་འདྲའི་དེང་དུས་ཀྱི་དམངས་གཙོའི་རྒྱལ་ཁབ་དང་ཆ་འདྲ་བ་རེད། ད་ང་རང་ཚོའི་བཙན་བྱོལ་གྱི་སྒྲིག་འཛུགས་ཀྱི་ཐོག་ཡང་དག་པའི་དམངས་གཙོ་རང་ཆགས་བསྡད་པ་རེད། ལོང། ད་གྲོས་ཚོགས་ཚོགས་གནང་བའི་སྐབས་ལ་ཡིན་པ་ཡིན་ན་འཛིན་སྐྱོང་བཀའ་ཤག་ལ་དྲི་བ་ཕུལ་གནང་ཡག་དང་འཛིན་སྐྱོང་བཀའ་ཤག་ནས་མར་ལན་འདེབས་གནང་ཡག་ད་འདི་ཡིན་ནའི་ད་ཚང་མའི་ལས་འགན་གཅིག་གི་ཆགས་ཡོད་རེད་པ་བྱས་ཙང་གྲོས་ཚོགས་ཚོགས་གནང་པའི་སྐབས་ལ་དྲི་བ་དང་ལན་འདེབས་གནང་ཡག་གསལ་བཤད་གནང་ཡག་སོགས་པའི་ད་གོ་སྐབས་དང་དུས་ཚོད་སྟངས་འཛིན་གནང་ཡག་དེ་ཚོ་ཡང་ག་འདྲ་རེད་ཅིག་གི་ཡོད་རེད་ལོ། རེད་ད་དེ་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་འདུའི་འགྲོ་ལུགས་ཀྱི་དང་ལས་དོན་བྱེད་ཕྱོགས་ཀྱི་ད་ངོ་མ་སྒྲིག་གཞི་མང་པོ་ཡོད་རེད་ཚོགས་དྲུང་ལས་ཁུངས་ཡིན་ན་ཚོགས་དྲུང་ལས་ཁུངས་ཀྱི་སྒྲིག་གཞི་ཡོད་རེད་དམངས་གཙོའི་ལུང་པ་ཡིན་ན་ཡང་དམངས་གཙོ་བྱས་ནས་འདྲ་མི་འདྲ་བྱེད་ཆོག་ཡག་ཡོད་མ་རེད་ག་རེ་བྱེད་ཡོད་མ་རེད་ཁོ་ར་ཁོ་ར་དཔག་ཡང་པའི་ཁྲིམས་དང་ད་ལུགས་སོགས་གང་ལ་ཀྱི་གང་ཐོག་ནས་ཚོགས་ཅིག་སྐྱོད་དགོས་ཡོད་རེད་པ། འོང་སྒྲིག་གཞི་མང་པོ་ཞེ་དྲག་ཡོད་རེད་སྒྲིག་གཞི་དང་མཐུན་པའི་ཐོག་ནས་ཨ་ནི། ཨ་འདི་སྒྲོལ་དཀར་ལགས་ཀྱིས་གསུངས་པ་ནང་བཞིན་རེད། བཀའ་ཤག་ནས་ཕྱག་ལས་ག་རེ་གནང་བ་ཡིན་ནའི་གཅིག་སྲིད་སྐྱོང་ངོས་ནས་ཡིན་པ་ཡིན་ན་ད་འཛིན་སྐྱོང་གི་རྒྱལ་ཁབ་ཅིག་གི་ཡིན་ན་ད་གང་ལྟར་སྲིད་འཛིན་དེ་འདྲས་ཅིག་གི་རེད་ད་དམར་ཤོག་ཚོགས་པར་བྱས་ན་ད་དེ་ལས་མཐོ་བ་ཡོག་མ་རེད་ད་དེ་དྲི་བ་བཏང་བྱས་ནས་སུས་ཕོད་ཡག་གོར་ཡོག་མ་རེད་པ་གཅིག་སྡུད་རིང་ལུགས་ཡིན་ན་ད་ང་རང་ཚོ་ཡིན་ན་དམངས་གཙོའི་ལུང་པ་ཡིན་པ་ཡིན་ན་ད་གང་ལྟར་འཛིན་སྐྱོང་ཡིན་པ་ཡིན་ན་གྲོས་ཚོགས་ལ་འགན་འཁྱེར་དགོས་རེད་པ། གྲོས་ཚོགས་ཀྱི་འཐུས་མི་དེ་དྲི་བ་ཡོད་དགོས་རེད་དེ། གང་ལྟར་དྲི་བ་ག་རེ་བྱུང་བ་ཡིན་ནའི་ད་དེ་འགན་འཁུར་བའི་ཐོག་ནས་ལན་འདེབས་གནང་དགོས་ཀྱི་ཡོད་རེད། ལན་འདེབས་ཀྱང་ང་རང་ཚོ་མི་ངོ་མ་ཡིན་ན་བོད་པ་ཚོ་ལགས་སོ་ལགས་སོ་ཞུ་ཉན་གི་ཅིག་རེད་ད་དེང་སང་ཡིན་ན་ང་རང་ཚོ་ཕྱི་ནང་གི་ཤེས་ཡོན་གཉིས་ལྡན་གཉིས་འཛོམས། དེང་དུས་ཀྱི་སྤྱི་ཚོགས་ཀྱི་འགྲོ་ལུགས་འདི་འདྲ་བྱས་ནས་ད་ལགས་སོ་ལགས་སོ་གི་དུས་ཚོད་ད་ཕར་ཡོལ་ཚར་ནས་ཨ་ནི་ཁྲིམས་དང་ལུགས་ཨ་ནི་དེ་འདྲ་གི་དང་མཐུན་པའི་ཐོག་ནས་དྲི་བ་ག་རེ་བྱུང་བ་ཡིན་ནའི་དེ་དག་འགན་ཁུར་བའི་ཐོག་ནས་ལན་སྐྱོན་དགོས་ཀྱི་ཡོད་རེད་ལགས་ད་ལྟ་ད་དེ་འདྲ་གི་ལམ་ལུགས་དང་འགྲོ་སྟངས་ཤིག་ཆགས་བྱས་ད་གང་ལྟར་ཞིབ་ཚགས་པོ་མང་པོ་ཅིག་དཔེ་མཚོན་ཞུས་པ་ཡིན་ན་ཚར་ཡག་མི་འདུག་རེད་རེད་རེད་དེ་འདྲ་ལོ། འགྲོ་བསྡད་ཀྱི་ཡོད་རེད། བྱས་ཙང་ད་འདི་སྐབས་ལ་ཡིན་པ་ཡིན་ན་འཛིན་སྐྱོང་བཀའ་ཤག་ནས་སྔོན་ལ་ཅིག་སྔོན་རྩིས་དུག་སྨ་ཞུས་གནང་པའི་སྐབས་ལ་ཡིན་ན་ལས་འཆར་ལས་དེ་གས་དེ་གས་གནང་གི་ཡིན་གསུང་གི་ཡོད་རེད་ཡང་ལས་བསྡོམས་ཀྱི་སྐབས་ལ་ཡིན་ན་ཕྱག་ལས་གནང་ཐུབ་ཡོད་དམ་མེད་དང་འདི་གས་ཀྱི་ཐོག་ལ་ཨ་ནེ་སྤྱི་འཐུས་རྣམ་པས་དྲི་རྩད་གནང་ཡག་དང་ཡང་མ་བཏང་པའི་ཡོད་མིན་ན་འདི་གས་ཐོག་ལ་དང་མེད་པ་འདི་གས་རྒྱུ་མཚན་བཀའ་འདྲི་གནང་ཡག་དེ་འདྲ་མང་པོ་ཅིག་གནང་གི་ཡོད་རེད་པ་ད་ཡིན་ནའི་ལས་ད་རེས་ཡང་ཚོགས་འདུ་ད་དབུ་འཛུགས་གནང་པའི་སྐབས་ལ་ཚོགས་གཙོས་དམིགས་བསལ་ཚང་མས་ད་ཡ་རབས་སྤྱོད་བཟང་དང་ལྡན་པའི་ཐོག་ནས་ཨ་ནེ་ནུས་པ་མཉམ་སྤུངས་དང་ལས་འགན་ཡག་པོ་ཅིག་འདི་གལ་ཆེན་པོ་ཡིན་པའི་ཐོག་ནས་འབོད་སྐུལ་གནང་པ་ཅིག་ཡོད། དེ་ནང་བཞིན་གྱི་གྲོས་ཚོགས་ཀྱི་ད་ལས་རིམ་སོང་བའི་སྐབས་སུ། གྲོས་ཚོགས་ནང་གི་ལས་དོན་ཡིན་ན་འདྲ་སྤྱི་ཚོགས་ནང་གི་གླེང་སློང་ཡིན་ན་འདྲ་ད་དེ་གླེང། གལ་དང་མ་གལ་གླེང་སློང་བྱེད་དགོས་དང་མ་གལ། དེ་གླེང་ན་ཕན་ཐོགས་འདུག་མི་འདུག་དེ་སྐུ་ངོ་སྤྱི་འཐུས་རྣམ་པ་དང་འཛིན་སྐྱོང་སོ་སོས་དགོངས་པ་བཞེས་རེད་གླེང་བ་ཡིན་ན་ཡང་ད་དེ་ཀྱི་སྡིགས་ར་ལྟ་བུ་དང་ཟུར་ཟ་ལྟ་བུ་ཚིག་རྩུབ་དང་ཁ་ངན་དང་ཁོང་ཁྲོ་དང་ང་རྒྱལ་གྱི་དེ་འདྲས་ཀྱི་རྣམ་པ་དེ་མ་ཐེངས་བཤད་ཐུག་པས་དེ་གལ་ཆེན་པོ་ཞེ་པོ་ཅིག་རེད་བྱ་ང་རང་ཚོ་ལ་རིག་གཞུང་བཟང་པོ་ཅིག་ཡོད་རེད་སོ་སོ་གི་རྒྱུ་མཚན་ཡོད་པ་ཡིན་ན་ག་རེ་ཡིན་ན་གསུང་ཆོག་གི་རེད་གསུང་ཡག་གི་དགའ་གོ་ཡོད་རེད་རྒྱུ་མཚན་མེད་པའི་ཐོག་ནས་ཀྱི་འཛིན་སྐྱོང་ལ་ཡིན་ནའང་འདྲ། ཨ་ནི་གྲོས་ཚོགས་འཐུས་མི་ནང་ཕན་ཚུན་ཡིན་ནའང་འདྲ་དེ་འདྲའི་གི་ཟུར་ཟ་འདྲ་པོ་བྱེད་བསྡད་པ་ཡིན་ན། ང་ཚོ་རིག་གཞུང་ཁོ་རང་ལ་ཉམས་ཆག་འགྲོ་གི་འདུག་ཆེ་མཐོང་ཁོ་རང་ཉམས་ཆག་འགྲོ་བསྡད་གི་གནས་སྟངས་ཆགས་བསྡད་རེད་གྲོས་ཚོགས་ཀྱི་ཆེ་མཐོང་ཡིན་ནའང་འདྲ་གྲོས་ཚོགས་ཀྱི་ཐག་བཅད་ཡིན་ནའང་འདྲ། ཚོགས་གཙོ་གཉིས་གཅིག་པུ་ལ་འགན་ཡོད་མ་རེད་གྲོས་ཚོགས་ཀྱི་འཐུས་མི་ཚང་མ་ལ་འགན་ཡོད་རེད་བ། དེ་འདྲ་ཨ་ནི་ཚོགས་མི། དགོངས་པ་བཞེས་ནས་གྲོས་ཚོགས་ཀྱི་ཆེ་མཐོང་ཡིན་ནའང་འདྲ། ད་གྲོས་ཚོགས་ཟེར་དུས་བཙན་བྱོལ་གྲོས་ཚོགས་ཟེར་ད་ང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ལབ་ཀྱི་རེད་བ་དེ་བོད་མིའི་སྤྱི་ཚོགས་ཀྱི་ད་མེ་ལོང་ལྟ་བུ་འདྲ་པོ་ཅིག་ཆགས་བསྡད་ཡོད་རེད་མི་མང་པོ་ཅིག་དེ་ངོས་འཛིན་བྱེད་ཀྱི་ཡོད་རེད་ད་དེ་ལ་དོ་སྣང་གནང་མཁན་མང་པོ་ཞེ་པོ་ཅིག་ཡོད་རེད་ང་ཚོ་བོད་མིའི་སྤྱི་ཚོགས་ཙམ་མ་རེད་ང་ཚོ་དང་འབྲེལ་བ་ཡོད་ཅོག་ང་ཚོ་དང་འབྲེལ་བ་མེད་ཅོག་མང་པོ་ཅིག་གིས་དོ་སྣང་བྱེད་བསྡད་ཡོད་རེད་རྣམ་པ་ཚོ་མཁྱེན་གྱི་རེད་ང་ཚོ་ཞུ་གཏུག་གི་ལས་འགུལ་དེ་འདྲ་སྤེལ་དུས་གནད་ཡོད་མང་པོ་ཅིག་གིས་དོ་སྣང་བྱེད་ནས་ཀྱི་གནད་དོན་མང་པོ་ཅིག་ཚུར་དེ་འདྲས་གསུངས་ཡོང་གི་འདུག་བ།

ཡག་པོ་རྩ་ནས་མ་རེད་བསམ་གྱི་འདུག་ད་བར་སྐབས་ཅིག་ནས་ང་ཚོ་དེ་འདྲས་ཡོང་བསྡད་ཀྱི་འདུག་ང་རང་ཚོ་འདི་ཆབ་སྲིད་ཀྱི་གནས་བབ་རྩ་བ་ཉིད་ནས་རྩེད་ཐུབ་གི་མ་རེད་ང་ཚོ་མི་འབོར་ཡོད་མ་རེད་ང་ཚོ་དཔལ་འབྱོར་གནས་བབ་ཡོད་མ་རེད་ང་རང་ཚོ་འདི་མིའི་ལུང་པར་བསྡད་བསྡད་ཀྱི་ཡོད་རེད་ད་ང་ཚོ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་དང་གཅིག་ལ་གཅིག་བརྟེན་གྱི་ཐོག་ནས་གནས་བསྡད་ཀྱི་ཡོད་རེད་ད་དེ་འདྲས་ཀྱི་ང་ཚོ་གནས་བབ་དེ་བསམ་བློ་བཏང་ནས་མི་ཚང་མས་ཀྱིས་སྐྱབས་མགོན་རིན་པོ་ཆེ་གི་དགོངས་པ་བཞེས་བསྡད་ཀྱི་ཡོད་རེད་དུས་རྒྱུན་དུ་ནས་ང་ཚོ་ཆོལ་ཁ་གསུམ་ལྟ་བུ་མཚོན་པ་ཡིན་ན་ཤི་ན་མཉམ་ཤི་འདུག་ན་མཉམ་འདུག་ཡིན་ད། དུས་དང་རྣམ་པ་ཀུན་ཏུ་མ་གཏོགས་པའི་དེ་ལ་སྡེ་ཚན་དུ་ཕྱེས་ཆ་བགོས་འདྲ་པོ་བྱས་ནས་བཤད་བསྡད་ན་ཕན་ཐོགས་ཡོད་མ་རེད་ད། སྐྱབས་མགོན་རིན་པོ་ཆེ་དགོངས་གཞི་བསྒྲུབས་པ་ཡིན་ན་ཏན་ཏན་ང་ཚོ་ཏོག་ཙམ་གཅིག་སོ་སོ་གི་འདོད་པ་མ་ཁེངས་པ་ཡོང་སྲིད་ཀྱི་རེད་ཡོང་སྲིད་ཀྱི་རེད་དེ་ཡང་ཁོ། འདོད་པ་མ་ཁེངས་པ་ཡོང་སྲིད་པ་དེ་ལ་ཡང་སོ་སོས་བསམ་བློ་བཏང་ནས་འདོད་པ་ཁེངས་པ་བཟོ་ཆོག་གི་རེད་བསམ་གྱི་འདུག་རྒྱལ་སྲས་ཞི་བ་ལྷ་གིས་གསུངས་ཡོད་པ་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་ཡོད་གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱས་ཅི་ཕན་ཟེར་ན་བཅོས་སུ་ཡོད་པའི་གི་ལས་ཀ་ཅིག་ཡོད་པ་ཡིན་ན་དེ་ལ་ང་ཚོར་རེ་བ་འཇོག་ཆོག་གི་རེད་བ། བཅོས་སུ་མེད་པའི་གནས་བབ་ཡིན་ན་དེ་རེ་བ་བརླག་འགྲོ་བ་རེད། དེ་འབྲེལ་གྱི་བསམ་བློ་བཏང་ནས་ཀྱི་སོ་སོའི་རིག་གཞུང་དང་འབྲེལ་བའི་ཐོག་ནས་སྤྱི་ཚོགས་ཀྱི་གནས་བབ་དེ་ཡང་གོང་མཐོར་གཏོང་ཐུབ་དགོས་ཡག་དེ་གལ་ཆེན་པོ་ཞེ་པོ་རེད་ཤག་ཐེངས་འདི་ད་ང་ཚོ་སྒྲིག་འཛུགས་ལ་རེད་སྤྱི་ཚོགས་ནང་ལོགས་ལ་ཀྱི་ང་ཚོ་ཀྱི་རྒྱབ་སྐྱོར་བྱེད་མཁན་མང་པོ་ཅིག་གིས་སེམས་ཚོར་བྱེད་ཀྱི་འདུག་ཐེངས་འདི་དེ་ཚོ་དེ་ང་ཚོ་ཕྱོགས་ཡོངས་ཀྱི་ཐོག་ནས་དགོངས་པ་བཞེས་ནས་ང་ཚོ་གནས་བབ་དེ་སོར་ཆུད་ཐུབ་དགོས་ཡག་སྔར་ལས་ལྷག་ཡོང་ཐུབ་དགོས་ཡག་དེ་གལ་ཆེན་པོ་རེད་བསམ་གྱི་འདུག་ད་ག་ནང་བཞིན་གྱི་གྲོས་ཚོགས་ནང་ལོགས་ལ་ཀྱི་སྐུ་ངོ་སྤྱི་འཐུས་རྣམ་པ་རེད་འཛིན་སྐྱོང་བཀའ་ཤག་གི་ལན་འདེབས་གསལ་བཤད་རེད། ཁ་ཤས་ཀྱིས་སྤྱི་ཚོགས་ནང་ལ་ཁྱབ་ཐབས་བྱས་ནས་ཨ་ནེ་ཅིག་སྤེལ་ཏེ་སོ་སོ་གི་འདོད་པ་གང་ཡོད་འདྲ་པོ་བྱས་ནས་དེ་ལ་དག་གྲ་མཚམས་དེ་འདྲས་ནས་བཏང་ཨ་ནེ་ཅིག་ཁ་ངན་བཤད་སྡིགས་ར་བཏང་ཞེ་པོ་ཅིག་དེ་འདྲས་གནང་བསྡད་ཡག་གི་དེ་འདྲས་གོ་ཡོང་གི་འདུག་དེ་ཚོ་གི་རྩ་བ་ཉིད་ནས་མ་གནང་ཟེར་ཞུ་ཡག་ཡིན་དེ་ཚོ་ཕན་ཐོགས་གང་ཡང་ཡོད་མ་རེད་དེ་ཚོ་གི་གྲོས་ཚོགས་ལས་རིམ་ལ་རྩ་བ་ཉིད་ནས་ཕན་ཐོགས་མི་འདུག་དེ་རྣམ་པ་ཚོ་སོ་སོ་སོ་སོས་འགན་བཞེས་ནས་རྣམ་པ་ཚོ་མདུན་ལམ་དེ་བསམ་བློ་གཏོང་ཐུབ་ན་དེ་བས་ང་ཚོ་སྤྱི་ཚོགས་ལ་ཕན་ཐོགས་ཀྱི་རེད་ཨ་ནེ་གྲོས་ཚོགས་ལ་དེ་གིས་ཕན་ཐོགས་ཀྱི་རེད་བ། དེ་མ་གཏོགས་གྲོས་ཚོགས་ཀྱི་བཀའ་མོལ་ཚང་མ་སྟོན་ངོམ་གྱི་སྐད་ཆ་འདྲ་བོ་བཟོས། སོ་སོ་དེ་ལས་ལྷག་འདྲ་བོ་ཅིག་དཔེ་ཞེ་པོ་ཅིག་ཡིན་པའི་བཟོ་འདྲ་བོ་ཅིག་བཤད་ནས་དེ་འདྲས་ཡོང་གི་འདུག་བ། དེ་རྩ་རྩ་རྩ་ནས་ནོར་འཁྲུལ་རེད་བསམ་གི་འདུག་གྲོས་ཚོགས་ཀྱི་འཐུས་མི་རྣམ་པ་དེ་བཞིན་བཀའ་ཤག་རེད་དེ་མང་ཚོགས་ཀྱི་འོས་འགན་བཞེས་ནས་ཡར་ཡོང་ཆོག་ཅིག་མ་གཏོགས་དེ་ག་ཚོད་གནམ་ནས་བབ་ས་ནས་བཤད་ཆོག་གང་ཡང་མ་རེད་བ། མི་མང་དང་འབྲེལ་བ་ཡོད་རེད་མི་མང་དང་བློ་ཉེ་བའི་ཐོག་ནས་འབྲེལ་བ་ཡོད་རེད་དེ་ཧ་གོ་གོ་དགོས་རེད་བ། དེ་འདི་ལ་རིན་ཐང་ཅིག་ཡག་དགོས་རེད་བ་མ་གཏོགས་མི་མང་ཁ་ཁ་གྲོས་ཚོགས་ཁ་ཁ་འདྲ་བ་ནས་དེ་འདྲས་ཀྱི་བསམ་བློ་བཏང་བསྡད་ན

གྲོས་ཚོགས་ཚོགས་གནང་བའི་སྐབས་ལ་མཚམས་རེ་དཔེར་དེ་ཐ་ན་གཅིག་གྲོས་ཚོགས་ཁ་ཤས་ན་ལག་པ་བཀྱག་རེས་སྐོར་བརྩི་བའི་གནས་ཚུལ་དེ་འདྲའི་ཡོང་གི་འདུག་ད་ཡིན་ནའི་རེད་ང་རང་ཚོའི་ཡང་བཙན་བྱོལ་སྤྱི་ཚོགས་ནང་ལོག་གི་གྲོས་ཚོགས་ཚོགས་གནང་བའི་སྐབས་ལ་ཕར་ཚུར་ཡང་གཅིག་གི་བཀའ་མོལ་གནང་རེས་འདྲའི་ཡོང་གི་ཡོད་ཀྱི་རེད་བ། འོ་དེ་ཡོང་དང་ཡོང་ཨ་ནི་གང་ཡིན་ཟེར་ན་ད་གཅིག་དེའི་ནང་ལོག་ལ་མང་པོ་གཅིག་སྐོར་ལས་དོན་འབྲེལ་བའི་ཐོག་ནས་རེད། འདི་ཡོད་འདུག་བསམ་པ། བག་ཙོག་ཅིག་ཡང་ཨང། བཀའ་མོལ་གནང་ཕྱོགས་ཀྱི་ཐོག་ནས་ཡང་ཞུ་ཡག་སུ་རོགས་ར་དེ་འདི་འདྲའི་ཐོག་ནས་ཏོག་ཙམ་ཡོང་གི་འདུག་བ་འདི་ཡོང་འདུག་བསམ་པ་ད་གང་ཡིན་ཟེར་ན་ད་འདིའི་ཐོག་ལ་ཨ་ནི་ཡང་ཚོགས་གཙོས་སྟངས་འཛིན་གནང་དགོས་ཡག་དེ་ཚོ་སྐོར་གནང་ཡག་དེ་ཚོའི་ཐོག་ལ་ཏག་ཏག་ཅིག་ཚོགས་གཙོས་ཡང་ཡིན་ནའི་རེད་ཡང་ཅིག་བཀའ་མོལ་གནང་མཁན་ཡིན་ནའི་རེད་ཡང་ཏག་མ་ལས་དགོས་འདུག་བསམ་པ་ཨ་ནི་གཞན་དག་གི་ཅིག་ཡང་ཕྱག་ཡར་བརྐྱངས་བྱས་ལས་རིམ་རྣམ་བཞག་ཞུས་བྱས་ཨ་ནི་ལས་རིམ་རྣམ་བཞག་འདིའི་ཐོག་ནས་ཚོགས་གཙོས་ཡིན་ནའི་གཙོ་སྐྱོང་བྱས་ཐོག་ལ་ཨན་དེ་འགྲིག་གི་མི་འདུག་ཟེར་ཡང་སྤྱི་འཐུས་རྣམ་པས་ཚོད་དེ་བྱེད་ཡ། ཨ་ནི་ཨན་གྲོས་ག་ལ་ག་གོང་དུ་གསུངས་པ་ནང་བཞིན་གི་ཨ་ནི་ཕར་ཕྱོགས་ཀྱི་བཀའ་མོལ་གསུང་སྟངས་འགྲིག་གི་མི་འདུག་གང་དག་གང་ལྟར་ཡང་དེ་ཚོ་ཡང་ཅིག་དམངས་གཙོ་རང་དབང་སོ་སོ་ཐོབ་ཐང་ཅིག་ཡོད་པའི་ཐོག་ནས། ག་རེ་ལས་རིམ་རྣམ་བཞག་བཏོན་གནང་གི་འདུག་ཨ་ལས་རིམ་རྣམ་བཞག་དེ་བཏོན་ཡག་ཐོག་ནས་ཨན་ཁོ་གནང་གནང་བ་དེ་ཏག་ཏག་བསྡད་གི་ཡོད་ཆེ་ཆེ་འོ་དེ་འདྲས་བྱེད་དུས་སོང་པ་ཡང་སྲིད་ཐོག་མ་ཨ་འདྲས་གི་ཐོག་ནས་ཅིག་ཡོང་གི་འདུག་ཨ་ད་དེ་དེའི་སོ་ར་ཨ་འདྲས་དུས་རིང་ལུས་དག་དེ་འདྲས་གི་ཅིག་གནང་བསྡད་ན་ཧང་སང་ཡ་ར་ཅིག་རེད། ད་དམངས་གཙོའི་ལུང་པའི་ནང་གཅིག་བྱས་པ་ཡོད་པ་ཡིན་ན་སྐོར་གྲོས་ཚོགས་ས་དེ་དེ་རིང་ཡང་སྤྱི་འཐུས་གཅིག་དཔེ་བཞག་གནང་སོང་བ་ཨ་ནི་རྒྱ་གར་གྱི་གྲོས་ཚོགས་འཐུས་མི་དེ་འདྲ་ང་རང་ཚོའི་གྲོས་ཚོགས་ནང་ཟུར་ཉན་ཡོང་བ་དང་ཨ་ང་རང་ཚོའི་སྤྱི་འཐུས་རྣམ་པ་ཚོ་རྒྱ་གར་གྲོས་ཚོགས་ལ་ཟུར་ཉན་ཡོང་དུས་གསུངས་པ་འོ་ད་ཁྱེད་རང་ཚོ་རྩ་བ་ཉིད་ནས་ང་ཚོའི་དེ་མ་ཡོང། ཁྱེད་རང་ཚོའི་གྲོས་ཚོགས་འདི་འདྲས་ཞི་ལྷོད་པོ་འདུག་ད་ང་ཚོའི་དེར་ཡོང་དང་ཁྱེད་རང་ཚོ་སློབ་སྦྱོང་ཡག་རག་གི་མ་རེད་ཁོ་རང་ཚོ་ཁོ་རང་ཚོའི་འདི་འདྲས་ལབ་པའི་དཔེ་མཚོན་འདི་འདྲས་དེ་རིང་གྲོས་ཚོགས་ནང་གསུངས་གནང་སོང་ཨ་བོ་འདིའི་སྤྱི་འཐུས་གསུངས་པ་ད་གང་ལྟར་ཡང་ད་ཅིག་དམངས་གཙོའི་འགྲོ་སྟངས་ཀྱི་ཕྱོགས་ནས་ཁོ་གོམས་མ་གོམས་ར་གཅིག་མི་ཤེས་གཞན་ངས་ད་གིན་གོང་ལ་ཞུས་པ་ནང་བཞིན་རེད་ད་ང་རང་ཚོ་སྔོན་མ་ཡིན་ན་ལགས་སོ་ལགས་སོ་ཟེར་འདིའི་དུས་ཚོད་ག་ལ་གང་འཚམས་རྫོགས་རྗེས་ཨ་ནི་ཁྲིམས་དང་དེ་འབྲེལ་གྱི་ཐོག་ནས་འགྲོ་དགོས་འདུག་བསམ་པ་ཨ་ནི་བཀའ་མོལ་གསུང་སྟངས་ཐོག་ལ་ད་ཏོག་ཙམ་མང་ཙམ་ཡོང་འདུག་བསམ་པ་སྐོར་རང་བཞིན་རེ་ཅིག་རེད་བ་ལགས། སི་ཏོ་ལ་ཐེ་ཝན་ལས་འགུལ་རིང་པོ་ཞུ་བ་རེད་ཐེ་ཝན་གྲོས་ཚོགས་ཚོགས་པའི་སྐབས་ལ་འཁྲུག་ཆ་དོད་པོ་ཞེ་པོ་ཅིག་གི་ཡོང་གི་འདུག་བ་དཔེར་ན་ད་ཐེ་ཝན་དང་རྒྱ་གར་གྲོས་ཚོགས་ད་དེ་ཐག་ཉེ་ཤོས་རེ་ཅིག་རེད་བ་ད་རྒྱ་ནག་ལ་ནི་གྲོས་ཚོགས་ལབ་དུས་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ཚོགས་པའི་སྐབས་ལ་ཡ་གི་སྡིངས་ཆའི་སྒང་བསྡད་མཁན་གྱིས་བཤད་མཁན་བཤད་ཡག་ཅིག་ད་གཤམ་ལ་ཡོད་མཁན་ཚོས་ལག་པ་རྐྱང་ཡག་རེ་ཅིག་ཨེ་འདེག་གི་འདུག་པ་ཅིག་རེད་དང་བྱས་ཙང་ཡང་གཅིག་དམངས་གཙོའི་ཡུལ་གྲུ་དང་སྲིད་དབང་གཅིག་སྡུད་ཀྱི་བར་དུ་ལ་ཁྱད་པར་དེ་མངོན་གསལ་དོད་པོ་ཞེ་དྲག་ཅིག་ཆགས་བསྡད་ཤག་སེམས་པ་ལ། ད་འདི་ནས་ཡང་སྲིད་དོ་ལགས་ལ་བཀའ་འདྲི་ཞུ་ཡ་གཅིག་དེ་ད་སྤྱི་འཐུས་རྣམ་པ་ཚོ་ལོ་གཅིག་ལ་བཞུགས་སྒར་རྡ་རམ་ས་ལ་ཐེངས་མ་གཉིས་འདུག་སེ་བཅར་གནང་བྱས་བྱས་གྲོས་ཚོགས་ནང་ལོགས་ལ་མཉམ་ཞུགས་གནང་བ་ཕུད་བྱས་དེ་མིན་སྤྱི་འཐུས་རྣམ་པའི་ཡང་ལས་འགན་གཙོ་བོ་གཅིག་འདི་ག་རེ་ཆགས་ཀྱི་ཡོད་ན་ད་ང་ཚོས་ཡང་དྲ་ལམ་དང་གསར་འགྱུར་བརྒྱུད་ལམ་ནས་རྒྱུས་མངའ་ཤེས་རྟོགས་ཡོང་ཡ་དེ་སྤྱི་འཐུས་རྣམ་པ་ཚོ་གཤམ་འོག་ལ་ཕེབས་རྗེས་མང་ཚོགས་ཀྱི་བདེ་སྡུག་རྒྱུས་ལོན་གནང་ཡ་ད་འདི་འདྲ་བྱས་གནང་གི་འདུག་ང། ད་ཡང་ད་བོད་མི་མང་སྤྱི་འཐུས་ལྷན་ཚོགས་གོང་དུ་ཞུས་པ་ནང་བཞིན་ཕྱོགས་གཅིག་ནས་ད་གང་ལྟར་གཙོ་བོ་ལས་འགན་གཙོ་བོ་གཙོ་བོ་དེ་ཁྲིམས་བཟོ་ཡག་དེ་རེད་ཨ་ཁྲིམས་བཟོས་པ་དང་དུས་མཚུངས་ནས་ད་ཁྲིམས་བཟོ་ལྷན་ཚོགས་བྱས་ནས་ཨ་ནི་འཛིན་སྐྱོང་བཀའ་ཤག་ལ་ལྟ་རྟོག་བྱེད་ཡག་ད་སྟངས་འཛིན་བཟོ་འདྲ་དེ་གཅིག་རེད་ཨ་དེ་མ་ཡིན་པའི་ད་གཅིག་གི་བོད་ནང་གི་བོད་མི་ཚོའི་མགྲིན་ཚབ་བྱས་རྗེས་ཨ་ནི་རྒྱལ་སྤྱིའི་ཐོག་ལ་ཡིན་ནའི་རེད་ཨ་ནི་རྒྱ་གར་འདུག་སེ་བོད་དོན་ཁྱབ་བསྒྲགས་བྱེད་ཡག་སྤྱི་འཐུས་རྣམ་པ་ཚོ་སྐབས་རེ་རེར་ལོ་ལྔ་ལྔ་རེད་ལོ་ལྔ་ལྔའི་ནང་ཨ་ནི་གཅིག་ཧ་ལམ་སྤྱི་འཐུས་རྣམ་པ་ཚོ་དུ་བ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཆ་བགོས་བྱས་རྗེས་ཕེབས་རྗེས་བོད་དོན་ཞུ་གཏུག་ཅིག་ཕེབས་ཀྱི་ཡོད་རེད་ལྷག་ཏུ་ད་ལོ་རྒྱ་གར་མངའ་སྡེ་ཁག་ལ་ཞུ་སྐུལ་ཅིག་བྱས་རྗེས་ཕེབས་རྗེས་ད་དེ་ད་ལོའི་ད་སྐབས་ཐེངས་མ་གཉིས་པ་ཙམ་བྱས་རྗེས་དེའི་ཐོག་ལ་ད་རྒྱ་གར་ནང་དོ་སྣང་བྱེད་ཡ་ལྷག་པར་དུ་མངའ་སྡེ་ཁག་གི་ད་མངའ་སྡེའི་གྲོས་ཚོགས་དཔོན་རིགས་ཐུག་པ་ཙམ་མ་ཟད་མཐོ་སློབ་ཁག་འདི་ཕེབས་རྗེས་ཨ་ནེ་བོད་ཀྱི་གནས་སྟངས་ངོ་སྤྲོད་བྱེད་ཡ་འོ་ད་དེ་གས་དེ་བོད་དོན་རྒྱལ་སྤྱི་རེད་རྒྱ་གར་ནང་ལོགས་རེད་ངོ་སྤྲོད་ཅིག་རེད་གཉིས་ནས་ཨ་ནེ་ཡི་བོད་མི་མང་སྤྱི་འཐུས་ལྷན་ཚོགས་འདི་མི་མང་གིས་ཐད་ཀར་འོས་བྱས་པའི་མི་མང་གི་འཐུས་མི་གཅིག་དུས་ཙམ་པ་ཨང་འཛིན་སྐྱོང་བཀའ་ཤག་དང་མི་མང་བར་གྱི་ཟམ་པའི་བཟོ་འདྲ་བྱས་རྗེས་ཨ་ནེ་ད་ང་རང་ཚོ་གནས་སྐབས་རེ་འགའ་བཙན་བྱོལ་ལ་གནས་ཡོད་དུས་བ་གཙོ་བོ་གཅིག་ད་ང་ད་གཞིས་ཆགས་མང་པོ་ཞེ་པོ་གཅིག་རྒྱ་གར་ནང་ལ་ཡོད་རེད་ཨང་དེ་ཡོད་དུས་ཙམ་པ་རྒྱ་གར་གཞིས་ཆགས་ཁག་ལ་བོད་མིའི་འདུས་སྡོད་ཚོ་ཕྱིན་རྗེས་ཨ་ནེ་གཟིགས་སྐོར་བྱས་བོད་མིའི་གཞིས་ཆགས་ཀྱི་གནས་སྟངས་ཐོག་ལ་ད་གཟིགས་ཞིབ་དང་ཨ་ནི་ཨོ་ས་གནས་བོད་མི་ཚོའི་བསམ་འཆར་ཉན་ནས་ཨ་ནི་བོད་མི་ཚོའི་གཞིས་ཆགས་ཡར་རྒྱས་གཏོང་དགོས་ཡག་ཡིན་ནའི་རེད་ད་གང་ལྟར་ཡང་ད་གཞིས་ཆགས་འདི་སྲ་བརྟན་དང་ཡར་རྒྱས་དང་འདི་འདྲའི་བཏང་ཡག་ཐོག་ལ་ཨ་ནི་འཛིན་སྐྱོང་ཡར་ཕེབས་ཚར་ནས་འདི་ལམ་སྟོན་བྱས་བྱས་བོད་མི་འདི་གས་གི་འདི་གས་གང་ལྟར་ཡིག་ཐོག་བྱས་ནས་བཀའ་ཤག་ལ་ཡར་ཕུལ་ཨ་ནི་བཀའ་ཤག་ནས་འདིའི་ཐོག་ལ་ལན་འདེབས་བྱུང་བ་འདི་ཡང་མི་མང་གསལ་བཤད་བྱས་བྱས་ད་བཙན་བྱོལ་ནང་གི་བོད་མི་དེའི་ཐོག་ལ་ཨ་ནི་གཞུང་གི་འཛིན་སྐྱོང་དང་སོགས་བྱས་རྗེས་དེ་འདྲས་བྱས་གནང་རྗེས་ཨ་ནི་ལོ་གཅིག་ལ་གྲོས་ཚོགས་མེད་པའི་སྐབས་ལ་ཨ་ནི་སྤྱི་འཐུས་རྣམ་པ་ཚོ་ཆ་བགོས་བྱས་རྗེས་ཨ་ནི་སྤྱི་འཐུས་ཁོང་རྣམ་པ་ཚོ་དུས་ཚོད་བཟོས་རྗེས་ཕེབས་དགོས་ཡག་རེད་དེ་ཚོ་ཕེབས་ཡག་དང་དེ་ཚོའི་ཐོག་ལ་ཨ་ནི་ཚོགས་དྲུང་ལས་ཁུངས་ཀྱི་ལས་བྱེད་རེད་འཛིན་སྐྱོང་བཀའ་ཤག་རེད་དེ་ཚོའི་ཐོག་ནས་ཨ་ནི་ཁོ་གཅིག་ལས་རིམ་སྒྲིག་ཡག་དང་འདུག་བྱས་བྱས་འགྲོ་བསྡད་ཀྱི་ཡོད་རེད། ཨ་ནི་དེ་ནས་ཡང་སེ་ཏོ་ལགས་དེ་གོང་ང་ཚོ་ལེ་ཚན་འདི་དབུ་ཚུགས་པའི་སྐབས་ལ་ངོ་སྤྲོད་གནང་སོང་ད་གྲོས་ཆོད་གྲོས་འཆར་འདོན་གནང་ཡག་དང་དེ་གའི་མང་པོ་ཅིག་དེ་སྤྱི་འཐུས་རྒྱུན་ལས་རྣམ་པས་ཨ་ནི་གནང་གི་ཡོད་རེད་གསུང་གི་བྱས་ཙང་སྤྱི་འཐུས་རྒྱུན་ལས་དེ་ག་འདྲ་སེ་བདམས་གནང་གི་ཡོད་རེད། ཨོ་སྤྱི་འཐུས་རྒྱུན་ལས་དེ་འདི་རེད་ད་ཨ་ད་སྔ་དྲོད་རང་ག་ཨ་ད་རྒྱ་གར་ནང་གི་རྒྱ་བལ་འབྲུག་གསུམ་ནང་ནས་བདམས་པའི་ད་ཆོལ་ཁ་གསུམ་ནས་དང། ཆོལ་ཁ་གི་དེ་བྱེད་དུས་ཙམ་པ་ཆོལ་ཁ་རེ་ནས་སྤྱི་འཐུས་གཉིས་རེ་གཉིས་རེ། ཆོས་ལུགས་ནས་སྐུ་ཚབ་རེ། གཅིག་གཅིག་བྱས་བྱས། འདུག་བྱས་བྱས་རྒྱུན་ལས་བྱས་ཨ་ཚོགས་གཙོ་བགྲེས་གཞོན་དེ་དེའི་ཐོག་ལ་ད་ཡོད་ཡོད་བྱས་བྱས་ད་ད་ལྟ་རིང་ག་ཨ་ད་རྒྱུན་ལས་དེ་བཅུ་གཅིག་རེད་ཨ་ནི་རྒྱུན་ལས་བཅུ་གཅིག་དེ་དུས་རྒྱུན་དུ་ད་གཟའ་ཟླ་བ་དང་ཕུར་བུ་རྒྱུན་ལས་ཐེངས་མ་རེ་རེ་ཚོགས་དགོས་འོག་རེད། ད་དེ་མ་ཡིན་པའི་ཡང་ཛ་དྲག་དེ་འདྲ་བྱུང་བ་ཡིན་ནའི་ཚོགས་དགོས་འོག་རེད། ད་རྒྱུན་ལས་ཀྱི་ལས་འགན་གཙོ་བོ་དེ་ག་རེད་ཟེར་ན། མི་མང་ནས་བདེ་སྡུག་ཞུས་པའི་ཡི་གེ་དེ་འདྲའི་དང་སྙན་ཞུ་དེ་འདྲ་བྱུང་བ་ཡིན་ན། ད་ཡང་ང་ཚོ་དེ་ཡི་གེ་དེའི་སྐོར་ཡང། ཡིག་ངོ་ཆོད་པ་ཁག་ཅིག་ད་དེང་སང་སྤྱི་ཚོགས་ནང་ལ་ཡང་འཁྲུག་པོ་ར་ཆེ། ཡི་གེ་འདྲ་མི་འདྲ་འབྱོར་བ། མི་སྣ་ངོ་མ་འཕྲོད་པ་འོ་ན་དེ་འདྲའི་ཡིན་ན་ཁོང་ཚོ་ཕ་ཡིག་འཇམ་ས་དེ་ཕར་ཕུད་པའི་དེ་མ་ཡིན་པའི་ཨ་ནི

ཨ་ནེ་གཅིག་ཨན་ཐན་དུས་རྒྱུན་དུ་ནས་དེ་བ་མཛད་སྒོ་ཁག་ལ་སྤྱི་འཐུས་གདན་འདྲེན་ཞུ་བྱེད་ཡ་ད་འདྲ་བྱེད་དུས་ཡང་རྒྱུན་ལས་རྣམ་པ་ཚོ་རེས་མོས་བྱས་ནས་ཕེབས་དགོས་ཡ་འོ་ད་འདི་འདྲས་བྱས་བྱས་རྒྱུན་ལས་རྣམ་པ་ཚོ་ཡང་ད་དེ་ཡོག་རེད་ཨ་ན་རྒྱུན་ལས་ནང་ལོགས་ལ་ཡང་ཚོགས་ཆུང་ཡོག་རེད་ཨ་ནེ་ཨང་ག་སོག་རེད་ཆབ་སྲིད་སྡེ་ཚན་ཆབ་སྲིད་དང་གལ་ཆེ་ཤོས་བྱས་བྱས་ཚོགས་མི་ལྔ་བྱས་ཡོག་རེད་ཨ་ན་དེ་མིན་པའི་རྒྱུན་འབྲེལ་དང་རྟོག་ཞིབ་སྡེ་ཚན་བྱས་བྱས་དེ་ཚོགས་མི་གཉིས་བྱས་གཉིས་བྱས་བྱས་ད་ཆབ་སྲིད་འདི་ཨན་ཁོང་རྣམ་པ་ཚོ་དུས་རྒྱུན་དུ་ནས་ཡང་གཅིག་བོད་ཕྱི་ནང་གི་གནད་དོན་དང་དེ་ཚོའི་ཐོག་ལ་དོ་སྣང་བྱེད་དགོས་ཡག་ད་དེ་ཚོ་ཨོ་འདུག་སེ་བྱས་བྱས་ད་རྒྱུན་ལས་ཀྱི་འགྲོ་སྟངས་ཀྱི་ད་རོབ་ཙམ་ར་ཅིག་ཨེ་དེ་འདྲས་ར་རེད། ཨ་ནི་ཚོགས་གཙོ་བགྲེས་གཞོན་རྣམ་པ་གཉིས་ཀྱི་ཡང་ཐུགས་འགན་གཙོ་དེ་ག་རེ་ཆགས་གནང་གི་ཡོད་རེད། ད་ཚོགས་གཙོ་བགྲེས་གཞོན་གཉིས་དེ་ཨ་ནི་ཚོགས་འདུ་གཙོ་སྐྱོང་གནང་ཡག་དེ་རེད། ཨན་གཙོ་སྐྱོང་གནང་བྱས་ཚོགས་གཙོ་ད་གཅིག་བྱས་ནས་གོ་ག་གི་དེ་བྱེད་ཐུབ་ཡག་ཡོད་མ་རེད་ག་རེ་ཟེར་ན་ཨ་ནི་གནད་དོན་གཅིག་ཡོད་པ་ཡིན་ན་དཔེ་ཆ་བཞག་ན་ངས་ད་གིན་ཞུས་པའི་བཟོ་འདྲ་འདི་འདྲས་ད་བཀའ་འཁྲོལ་ཅིག་སླེབས་པ་ཡིན་ན་ཡིན་ནའི་ཨ་ནི་ད་ང་རང་རྒྱུན་ལས་དེ་མི་བཅུ་གཅིག་རེད་མི་བཅུ་གཅིག་ནང་ནས་ད་དུས་རྒྱུན་དུ་ནས་ཡང་ཁོ་བརྒྱ་ཆ་ཞིག་ལོན་དགོས་འོག་རེད་རྒྱུན་ལས་བདུན་གལ་སྲིད་རྒྱུན་ལས་བདུན་འཛོམས་ཐུབ་ཀྱི་མེད་ན་ཨ་ནི་ང་ཚོ་དེ་ཚོགས་འདུ་དེ་ཚོགས་ཐུབ་ཀྱི་ཡོད་མ་རེད་ཨ་ག་དུས་ཡིན་ནའི་ཐག་གཅོད་བྱེད་དགོས་དུས་སྐོར་མང་མོས་ཐོག་ནས་འགྲོ་དགོས་དུས་ཙམ་པ། ཚོགས་གཙོ་བགྲེས་གཞོན་གྱིས་ད་ག་ཚོད་རེད་ཚོགས་འཛིན་བྱས་ཨ་ཐག་གཅོད་བྱེད་དགོས་ཡ་དེ་རྒྱུན་ལས་ནང་གོ་བསྡུར་གནང་ཨ་ནེ་ནས་ཅིག་གོ་བསྡུར་གནང་ནས་སྤྱི་མོས་བྱས་པ་ཡིན་ན་ནི་གོ་ད་ཡག་ཤོས་ར་བ། ཡིན་ནའི་ད་ཁག་ཅིག་ལ་རྒྱུན་ལས་ནང་གི་བསམ་ཚུལ་ལ་གོ་ད་འདྲ་མི་འདྲ་ཡོང་གི་ར་བ། དེ་བྱེད་དུས་ཙམ་པ་ཨ་ནེ་འོས་བསྡུ་གནང་གི་འོས་བསྡུ་ནས་ཨ་ནེ་གོ་མང་མོས་གི་ཐག་གཅོད་ག་བ་བྱུང་སོང་ན་ཨ་ནེ་དེ་ཚོགས་གཙོས་མ་ཐག་གཅོད་གནང་ཨ་ནེ་དེ་ང་ཚོས་གོ་ད་ཚོགས་དྲུང་ལས་ཁུངས་ནས་ལག་བསྟར་བྱེད་ཡ་རེད།

གཅིག་ལྷན་ཁང་གང་ནས་ཡིན་ནའི་ཡོད་རེད་གཞིས་ཆགས་གང་ནས་ཡོད་རེད་འདི་སྤྱི་འཐུས་ལྷན་ཁང་འདི་ད་དབུས་ཀྱི་གྲོས་ཚོགས་རེད་བ་ད་འདི་ས་གནས་ཁག་ལ་གང་འཚམས་སུ་ལ་ས་གནས་གྲོས་ཚོགས་ཡོད་རེད་ཨ་ནི་ས་གནས་གྲོས་ཚོགས་དེ་ག་གི་ཡོང་གི་རེད་ཨ་ནི་འོ་སྤྱི་འཐུས་རྣམ་པ་ཚོ་ཡང་གཅིག་ས་གནས་གྲོས་ཚོགས་ཁག་ལ་ཡང་ས་གནས་འཐུས་མི་ཚོ་ག་རེད་ཁོང་ཚོ་ཟབ་སྦྱོང་སྤྲད་ཡག་ཡང་དེ་ག་ལ་དང་འདི་བྱེད་ཡག

དོན་གཙོ་ཡིན། ད་འདི་ཚོའི་ཐོག་ལ་གང་ལྟར་འདི་དང་འདྲ་བའི་ལས་དོན་མང་པོ་ཞིག་ཡོད་རེད། གྲོས་ཚོགས་བསྐོང་ཚོགས་གནང་པའི་སྐབས་ལ་ཡིན་པས་ན་བཙན་བྱོལ་ནང་ལོགས་ད་བཀའ་མོལ་བྱུང་བ་ནང་བཞིན་གྱིས་ད་ཐད་ཀར་རྒྱང་སྲིང་ཅིག་གནང་གི་ཡོད་རེད། ཡང་གྲོས་ཚོགས་ད་མཇུག་སྒྲིལ་གནང་པའི་མཚམས་ལ་ཡིག་ཐོག་ནས་ནང་དོན་ངོ་སྤྲོད་ད་འདི་འདྲས་ཀྱི་དུས་དེབ་ཡིན་ནའི་རེད་འདི་འདྲས་ཀྱི་ད་འགྲེམས་སྤེལ་འདི་གནང་གི་ཡོད་ན། འོ་ད་འདི་ད་འདི་ད་ཐོག་ཉི་མ་དགུ་རེ་འགའ་གི་ད་གང་ལྟར་ཡང་འགོ་བཙུགས་པ་ནས་ཀྱི་མཇུག་མ་སྒྲིལ་བར་དུ། ད་ལས་བསྡོམས་དང་གྲོས་ཆོད་ཡིན་ན་ནི་ཁོ་དངོས་གནས་ཡིག་ཐོག་ལ་ཡོད་ཡོད་པ་རེད་བ། དེ་མ་ཡིན་པའི་གྲོས་ཚོགས་ནང་ལ་བཀའ་མོལ་ག་འདྲས་ཤིག་བྱུང་བ་ཅིག་ཡིན་པ་ཡིན་ནི་ད་འདི་མ། ཉིན་རེ་ཉིན་རེ་ཉིན་རེ་ཉིན་རེ་མ་ཕབ་ལེན་བྱེད་དགོས་བ་རེད། དཔེ་ཆ་བཞག་ན་སྤྱི་འཐུས་གཅིག་གིས་ད་བཀའ་བློན་གཅིག་ལ་དྲི་བ་བཏང་པས་ཁོ་སྐར་མ་ལྔ་བཅུ་ག་ཚོད་བཏང་པ་ཡིན་ནའི་རེད།

ཐུགས་འགན་དང་ད་ལྟ་ཞིབ་ཚགས་པོ་ཞེ་པོ་ཅིག་གི་ངོ་སྤྲོད་གནང་སོང་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་དྲུང་ལས་ཁུངས་ཀྱི་དྲུང་ཆེ་བསོད་རྡོར་ལགས་ལ་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་སྒྲོལ་དཀར་ལགས་ཨན་ཐུགས་བཀའ་གནང་བ་ཐུགས་རྗེ་ཆེ། ལོའམ་ད་ལྟ་ད་ང་ཚོའི་ལེ་ཚན་འདི་དེ་ག་ཙམ་བཞག་གི་ཡིན་གསན་མཁན་རྣམ་པ་ཚོས་ད་རིང་གི་གཏམ་གླེང་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།